ཐེངས་འདིའི་ལས་རིམ་ཁག་གི་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་ཚོགས་འདུ་དེས་རྒྱ་ནག་བཙན་གནོན་མུ་མཐུད་མྱོང་རྒྱུ་མིན་པའི་རྒྱ་ནག་ལ་བརྡ་ལན་སྤྲོད་རྒྱུ་ཡིན་པའི་སྐོར་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།

རྒྱ་ནག་དང་ཧོང་ཀོང་ཐེ་ཝན་ལེ་ཚན་ནང་ད་རེས་ཨ་མི་རི་ཀ་དང་ཐེ་ཝན་བར་ལ་ཚོང་དོན་དང་འབྲེལ་བའི་གྲོས་མཐུན་ལ་ཆིངས་ཡིག་འཁོད་པའི་གལ་ཆེའི་ནང་དོན་ཁག་དང་འབྲེལ་བའི་ཐད་ཐེ་ཝན་སྐུ་ཚབ་དོན་གཅོད་ལྕམ་ཤའོ་བིང་ཆིན་གྱིས་དེའི་ཐད་ཀྱི་ལན་འདེབས་སོགས་གནང་བའི་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་འཛམ་གླིང་ནང་གི་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་དེའི་ནང་དུས་རབས་བཅོ་བརྒྱད་པའི་ནང་གི་དབྱིན་ཇིའི་སྙན་ངག་པ William Wordsworth མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུ་བ་ཞིག་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན།

སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་རེས་འདིར་ལྷན་འཛོམས་བྱུང་བའི་མི་སྣ་ཚོ་ནི་རྒྱ་ནག་གིས་བཙན་གནོན་མྱོང་མཁན་གཅིག་མཚུངས་ཡིན་པས་ད་རེས་མི་རིགས་སོ་སོ་ཡི་དཀའ་ངལ་བཤད་པ་ཙམ་མིན་པར་འཐབ་ཇུས་ཀྱི་ངོ་བོའི་ཐོག་ནས་འབྱུང་འགྱུར་རྒྱ་ནག་གཞུང་ལ་ཁ་གཏད་ཇི་ལྟར་གཅོག་དགོས་པའི་སྐོར་གྲོས་བསྡུར་བྱ་རྒྱུ་ཙམ་མ་ཟད་མི་རིགས་སོ་སོའི་ངོ་བོ་མི་འདྲ་བ་ཡིན་ནའང་མཉམ་རུབ་ཀྱི་ཐོག་ནས་ལས་འགུལ་ཇི་ལྟར་སྤེལ་དགོས་པ་སོགས་ཀྱི་ཐོག་གོ་བསྡུར་གནང་དགོས་གལ་ཆེ་བའི་སྐོར་གསུངས་ཤིང། ལྷག་དོན་དུ་ཚོགས་འདུ་འདི་ཡི་བརྒྱུད་ནས་རྒྱ་ནག་གི་བཙན་གནོན་མུ་མཐུད་འཁྱེར་རྒྱུ་མིན་པའི་རྒྱ་ནག་ལ་བརྡ་ལན་སྤྲོད་རྒྱུ་ཡིན་པ་གསུངས་སོང། ད་ད་རིང་དེ་ལས་ཡང་ཨ་ནི་གཏིང་ཟབ་པོ་བྱས་ནས་གྲོས་བསྡུར་བྱས་བྱས་དེ་ནས་མ་འོངས་པ་གི་ཐབས་ཇུས་ག་འདྲས་སྒྲིག་དགོས་ཀྱི་འདུག་ལས་འགུལ་ག་འདྲས་སྤེལ་དགོས་ཀྱི་འདུག་དེ་ཚོའི་གི་འོག་ནས་ག་འདྲར་རྒྱ་ནག་གཞུང་ལ་ག་འདྲར་ཚང་མ་ལ་ཡང་སྡུག་པོ་དང་གཉའ་གནོན་བཤུ་གཞོག་དེ་འདྲས་རྐྱང་རྐྱང་བྱས་བསྡད་པ་ཡིན་ན། ཁོ་ཚང་མ་ལོག་འཁྱེར་ནས་བསྡད་ཀྱི་མ་རེད་ད་ཟེར་ཡག་ཅིག་ད་རིང་ཚོགས་འདུ་འདི་གི་བརྒྱུད་ནས་མི་རིགས་སྣ་ཚོགས་ཡོད་པ་འདི་གའི་ཚང་མ་ལོག་མཉམ་རུབ་ཡོང་ཐུབ་ཀྱི་ཡོད་པ་དེ་ཁོ་མཚོན་བྱེད་ཅིག་རེད་ད་ཟེར་ཡག་བརྡ་དེ་ད་ཅིག་བཏང་དགོས་ཀྱི་ཡོད་རེད་དེ་ཚང་མ་རྒྱ་ནག་གཞུང་གིས་དེ་ལ་དཔག་པའི་བསམ་བློ་ཞིག་བཏང་དགོས་ཀྱི་ཡོད་རེད་པ། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་སྐུ་ཞབས Edward Chin ལགས་ནི་ད་རེས་རྒྱལ་སྤྱིའི་རང་བཞིན་གྱི་ཚོགས་འདུ་འདིའི་སྟེང་གཏམ་བཤད་པ་གཙོ་བོའི་གྲས་ཤིག་ཡིན་འདུག་ཅིང་ཁོང་གིས་བོད་ཀྱི་ཉམས་མྱོང་ལ་དཔེ་བལྟས་ཏེ་གནམ་བདེ་སྒོ་མོ་དང་ཧོང་ཀོང་ལ་རྒྱུས་ལོན་བྱ་དགོས་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག།
ངའི་བསམ་པར་རྒྱ་ནག་གིས་དབང་ཆ་གཅིག་སྡུད་རིང་ལུགས་ཟེར་བ་དེའི་སྲིད་ཇུས་རྣམས་དུས་ཡུན་རིང་པོ་ཞིག་གནས་ཀྱི་རེད་བསམ་གྱི་མི་འདུག་བོད་ལ་མཚོན་ན་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གིས་བོད་མི་ས་ཡ་གཅིག་དང་ཕྱེད་ཀ་ལྷག་མེད་པ་བཟོས་ཡོད། དེ་ནི་མི་རིགས་རྩ་མེད་བཟོ་རྒྱུའི་ཆ་ཤས་ཤིག་རེད། དེང་སང་རྒྱ་ནག་གཞུང་གིས་ཧོང་ཀོང་ནང་དེ་ལྟ་བུའི་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད། ཡིན་ཡང་དེ་ལྟ་བུའི་སྲིད་བྱུས་དེ་ཡུན་རིང་པོ་ཞིག་གནས་མི་ཐུབ། ཡང་ཨ་མི་རི་ཀ་རྟེན་གཞི་བྱས་པའི། City University of New York། གཙུག་ལག་སློབ་ཆེན་གྱི་སློབ་དཔོན་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་མིང་ཞང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Regarding the theme What kind of challenges and opportunities? དེ་རིང་འདིར་ལྷན་འཛོམས་བྱུང་བའི་མི་སྣ་ཚོ་ནི་རྒྱ་ནག་དམར་ཤོག་འོག་དཀའ་སྡུག་མྱོང་བཞིན་པའི་གྲངས་ཉུང་མི་རིགས་ཚོ་རེད། ང་ཚོས་ངེས་པར་དུ་ཐུན་མོང་གི་ཚོགས་པ་ཞིག་བཙུགས་ཏེ་ཕྱོགས་འགལ་ཚོགས་པ་ཞིག་གི་ངོ་བོ་ཐོག་ནས་ལས་འགུལ་སྤེལ་བ་ཡིན་ན་ང་ཚོར་གོ་སྐབས་ཏན་ཏན་རག་གི་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ད་རེས་ཚོགས་འདུ་འདིའི་བརྗོད་གཞི་དེ་ཆབ་སྲིད་ཀྱི་རྣམ་པ་ཤུགས་ཆེར་བཏོན་ཡོད་ནའང་གཙོ་བོ་མཁས་པའི་བགྲོ་གླེང་གི་ངོ་བོ་ཐོག་ནས་ཚོགས་ཀྱི་ཡོད་པ་གསུངས་ཤིང་བོད་མིའི་སྒྲིག་འཛུགས་ལ་དམིགས་བསལ་གྱི་ནུས་པ་ཞིག་ཡོད་པ་དེ་ནི་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོ་མཉམ་རུབ་ཀྱིས་ཚོགས་འདུ་སྐོང་ཚོགས་གནང་ཐུབ་པ་དེ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག། ད་རེས་ཀྱི་ཚོགས་འདུ་དེ་བརྗོད་གཞི་དེ་ད་ཆབ་སྲིད་དོ། ག་རེ་རེད་ཟེར་ན། ཞི་ཅིན་ཕིང་སྔོན་མ་ཕུ་ཊིན་ཐུག་དུས་ལོ་བརྒྱ་ལ་བྱུང་མ་མྱོང་བའི་འགྱུར་བ་ཆེན་པོ་འགྲོ་གི་རེད་ཟེར་བཤད་ཡ་ཞུ། ད་དེ་ཚོར་བ་དེ་མི་ཚང་མར་སླེབས་འདུག་འཛམ་བུ་གླིང་ཚང་མ་དེ་ལྷག་པར་དེ་ནི་ང་ཚོ་བོད་ཡུ་གུར། སོག་པོ། ད་ཐའེ་ཝན། དེ་ཧོང་ཀོང་ཡོ། ད་ཁོ་ཚོ་ཚང་མ་གཅིག་འགྱུར་བ་འཛམ་བུ་གླིང་འགྲོ་བསྡད་ཀྱི་འདུག་དེ་ནང་ལ་ང་ཚོ་ག་རེ་བྱེད་དགོས་རེད་ཟེར་ནང་བཞིན་སྐད་ཆ་མང་པོ་བྱུང་བསྡད་འདུག་ད་བྱུང་འདུག། འགོ་འཛུགས་བྱེད་མཁན་ཞིག་དགོས་རེད་ད་འགོ་འཛུགས་བྱེད་མཁན་དེ་ང་ཚོ་བོད་པ་མ་གཏོགས་དེ་མིན་མིན་གི་ཚོགས་པ་དང་དེ་ཚོ་རུབ་རུབ་བྱེད་ཐུབ་མི་འདུག་དེ་བོད་པ་བྱེད་དགོས་འདུག་ཁོ་ཚོ་བཤད་གི་འདུག་དེ་བྱུང་དེ་ང་ཚོ་དེ་སྲིད་བྱུས་ཉམས་ཞིབ་ཁང་གིས་འགན་འདྲ་ཞིག་ལེན་ནས་དེ་རོགས་དངུལ་ཞུ་དེ་ཚོ་བྱས་ནས་དེ་ང་ཚོ་ད་རེས་ཚོགས་འདུ་ཚོགས་པ་རེད། ཡང་ཨ་མི་རི་ཀ་གནས་སྡོད་ཡུ་གུར་འགྲོ་བ་མིའི་ཐོབ་ཐང་ལས་འཆར་ཐོག་ཐུགས་འགན་བཞེས་མཁན་སྐུ་ཞབས Tashkent Devlet ལགས་ཀྱིས། It's also as སྲིད་སྐྱོང says we are། ད་རིང་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་གསུངས་པ་བཞིན་ང་ཚོས་མཉམ་རུབ་ཀྱི་ཐོག་ནས་ཡུ་རོབ་དང་ཨ་རི་དེ་བཞིན་རྒྱལ་ཁབ་གཞན་གྱི་ནང་རྒྱ་ནག་འོག་སྡུག་སྦྱོང་མྱོང་བཞིན་པའི་མི་རིགས་ཚོའི་ཆེད་སྲིད་བྱུས་གཏན་འབེབས་ཡོང་རྒྱུར་འབད་རྒྱུ་གལ་ཆེ་ཞིག་ལ་ངོས་འཛིན་ཞུ་གི་ཡོད་དཔེར་ན་ང་ཚོ་ཡུ་གུར་ལྟ་བུར་མཚོན་ན་རྒྱ་ནག་གཞུང་གིས་ང་ཚོའི་མི་རིགས་རྩ་མེད་བཟོ་ཐབས་ལ་འབད་བཞིན་ཡོད་པ་མ་ཟད་ལྷག་པར་དུ་བཙོན་ཁང་ནང་ཡོད་པའི་ཡུ་གུར་མི་རིགས་རྣམས་ངལ་རྩོལ་གྱི་ལམ་ནས་རྒྱ་ནག་གིས་བཟོ་སྐྲུན་བྱེད་བཞིན་པའི་ཅ་དངོས་མང་དག་ཅིག་གི་ཆེད་བེད་སྤྱོད་བྱེད་བཞིན་ཡོད། དེར་བརྟེན་རྒྱ་ནག་ནས་བཟོ་སྐྲུན་བྱས་པའི་ཅ་དངོས་རྣམས་གཞན་དང་བསྡུར་ན་གོང་ཆུང་བ་ཡོང་གི་ཡོད་པའི་རྒྱུ་མཚན་དེར་ཐུག་ཡོད། མདོར་ན་ང་ཚོས་དུས་ནམ་ཡང་རྒྱ་ནག་ལ་ཡིད་ཆེས་བྱེད་མི་རུང། ཡང་ད་རེས་ཚོགས་འདུའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོ་བེལ་ཞི་བདེ་གཟེངས་རྟགས་ཐོབ་མྱོང་མཁན་སྐུ་ཞབས་ལིའུ་ཞའོ་པོ་ཡི་བཟའ་ཟླ་ལྕམ་ལིའུ་ཞ་ལགས་ཐེངས་འདིའི་ཚོགས་འདུའི་ཐོག་མཉམ་ཞུགས་གནང་འདུག་པས་འདི་གའི་གསར་འགོད་པས་ཁོ་མོར་བཅར་འདྲི་ཞུས་ཐབས་བྱས་ཀྱང་དང་ལེན་གནང་མ་སོང། གཞན་ཡང་ཐེངས་འདིའི་ཚོགས་འདུ་དེ་བཞིན་སྤྱི་ཟླ་དྲུག་པའི་ཚེས་བརྒྱད་ནས་སྤྱི་ཟླ་དྲུག་པའི་ཚེས་བཅུ་བར་ཉིན་གྲངས་གསུམ་རིང་འཚོགས་རྒྱུ་ཡིན་པ་དང་ཚོགས་འདུ་དེར་གཏམ་བཤད་པ་ཚོས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་རིམ་བྱོན་དང། རྒྱ་ནག་གི་མིང་ཆིང་མི་སེར་རྒྱལ་ཁབ། རྒྱ་དམར་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་རྒྱུ་ཡིན་འདུག་པ་མ་ཟད་གདུག་རྩུབ་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས། བོད་རྒྱ་བར་གྱི་དམངས་ཁྲོད་འབྲེལ་བ་ལ་གོ་སྐབས་དང་གདོང་ལེན་སྐོར་དུས་དང་ཆིག་སྒྲིལ་གྱི་ནུས་པ་མཉམ་སྤུངས་བྱ་དགོས་པའི་སྐོར། དེ་བཞིན་མན་ཇུ་རྒྱལ་ཁབ་སླར་གསོ་ཡི་ལས་འགུལ་གྱིས་ཤར་ཨེ་ཤེ་ཡ་ལ་ཤུགས་རྐྱེན་བྱས་པའི་བརྗོད་གཞི་སོགས་ཀྱི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གཡུ་སྒྲོན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུས་པ་ཡིན། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་པ་ཆེན་མོ་སྐུ་ཞབས་ར་ཤིད་ཧུ་སེན་ཞུ་བས་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཁུལ་དུ་ཆོས་ཕྱོགས་ཀྱི་རྩ་ཆེའི་བསྟི་གནས་ཁག་གཏོར་བཤིག་བཏང་པ་གཙོས་རྒྱ་ནག་ཁྱོན་ཡོངས་སུ་ཆོས་ཕྱོགས་ངོ་བོ་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་པའི་སྲིད་བྱུས་ལ་བློ་འཚབ་ཆེན་པོ་ཡོད་པའི་གསལ་སྟོན་གནང་འདུག། དེ་ཡང་སྐུ་ཞབས་ར་ཤིད་ཧུ་སེན་ཞུ་བ་ནི་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་གཞུང་ཚབ་པ་ཡིན་ཞིང་ལས་དོན་ཐད་ནས་ཁོང་གིས་ཆོས་དད་རང་དབང་སྲུང་སྐྱོབ་དང་འབྲེལ་བའི་སྲིད་བྱུས་ཐད་ལ་ཨ་མི་རི་ཀའི་སྲིད་འཛིན་མཆོག་དང་དེ་བཞིན་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་རྣམ་གཉིས་ལ་སློབ་སྟོན་པའི་འགན་འཁུར་གཙོ་བོ་ཞིག་ཡོད་པ་རེད། ཕྱི་ཟླ་དྲུག་པའི་ཚེས་དྲུག་རེས་གཟའ་མིག་དམར་ཉིན། གཞུང་ཚབ་པ་སྐུ་ཞབས་ར་ཤིད་ཧུ་སེན་ཞུ་བས་ཊུ་ཊར་དྲ་ཚིགས་བརྒྱུད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱ་ནག་གི་ཡུ་ནན་ཞིང་ཆེན་དུ་ཡོད་པའི་ཧུའེ་ཁ་ཆེའི་མི་རིགས་ཀྱི་ལོ་རྒྱུས་ལྡན་པའི་ལྷ་ཁང་ཁག་གི་ཁ་ཆེའི་ཆོས་ལུགས་ཀྱི་རྣམ་པ་མེད་པར་བཟོས་པ་གཙོས་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་པའི་བྱ་སྤྱོད་མུ་མཐུད་ལག་བསྟར་བྱེད་བཞིན་པའི་གནས་ཚུལ་ལ་ངོས་རང་བློ་འཚབ་ཧ་ཅང་ཆེན་པོ་ཡོད་ཅེས་གསུངས་འདུག། ད་དུང་ཁོང་གིས་མུ་མཐུད་གསུངས་པར་ཡུ་ནན་ཞིང་ཆེན་གྱི་ནན་ཅཱ་ཡིང་གྱི་ཁ་ཆེའི་ལྷ་ཁང་དེ་ནི་ཧུའེ་རིགས་ཁ་ཆེའི་ཕྱག་འཚལ་བྱེད་ཡུལ་བསྟི་གནས་གལ་ཆེ་ཞིག་ཡིན་པ་མ་ཟད་རྒྱ་ནག་ནང་ཁ་ཆེའི་ཆོས་ལུགས་ཀྱི་རྣམ་པ་ལྡན་པའི་ཧུའེ་རིགས་ཁ་ཆེའི་ལྷ་ཁང་རེ་ཟུང་ལས་ལྷག་མེད་པའི་གྲས་ཤིག་ཡིན་ཞིང། རྒྱ་ནག་གཞུང་གིས་ཆོས་ལུགས་ཁག་རྒྱ་ནག་ཅན་དུ་བསྒྱུར་བཞིན་པའི་སྲིད་བྱུས་ལ་ཁ་གཏད་གདོང་ལེན་གཅོག་མཁན་རྣམས་ལ་ཨ་མི་རི་ཀས་རྒྱབ་སྐྱོར་ཞུ་རྒྱུ་ཡིན་པ་ནན་བརྗོད་གནང་འདུག། གཞན་ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་པ་མཆོག་གིས་རྒྱ་ནག་གཞུང་གིས་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དེ་ནི་རྒྱ་ནག་ནང་ཆོས་དད་རང་མོས་དང་སྨྲ་བརྗོད་རང་དབང་ལ་དྲག་གནོན་མུ་མཐུད་བྱེད་པའི་དཔེ་མཚོན་ཞིག་ཡིན་པ་དང། རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཁུལ་དུ་ཡང་དགོན་སྡེ་དང་རྩ་ཆེའི་ཆོས་ཕྱོགས་ཀྱི་བསྟི་གནས་ཁག་གཏོར་བཤིག་བཏང་བ་སོགས

དེ་ཡང་དབུས་བོད་མིའི་སྒྲིག་འཛུགས་དྲ་རྒྱའི་ཐོག་གནས་ཚུལ་སྤེལ་བའི་ནང་ཏེ་ཛུ་དར་རྒྱས་གླིང་བོད་མིའི་གཞིས་ཆགས་ཀྱི་འགོ་འཛིན་ཀུན་དགའ་འཇིགས་མེད་ལགས་ཀྱིས་སྣེ་ཁྲིད་པའི་བོད་མིའི་སྐུ་ཚབ་འཐུས་མི་ཚོས་ཕྱི་ཟླ་དྲུག་པའི་ཚེས་བརྒྱད་རེས་གཟའ་ཕུར་བུ་ཉིན་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་གཞོན་མཆོག་ལ་གུས་ལུགས་ཀྱི་མཇལ་བཅར་ཞུས་པ་དང་གཞིས་ཆགས་ལས་ཁུངས་ཐོག་ནས་སྤྱི་ཁྱབ་བློན་ཆེན་སྐུ་གཞོན་མཆོག་རིང་མིན་ཕྱི་ཟླ་བདུན་པའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་གྱི་མཛད་སྒོའི་ཐོག་གཙོ་བོའི་སྐུ་མགྲོན་དུ་གདན་ཞུ་གནང་བ་དང་ཆབས་ཅིག་བོད་མིའི་གཞིས་ཆགས་ནང་གི་དཀའ་ངལ་གྱི་གནས་སྟངས་སྐོར་ཡང་སྙན་སེང་ཞུས་པ་རེད་འདུག་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་གཞོན་མཇལ་བར་ཏེ་ཛུ་དར་རྒྱས་གླིང་བོད་མིའི་གཞིས་ཆགས་ཀྱི་འགོ་འཛིན་གྱིས་སྣེ་ཁྲིད་པའི་ས་གནས་བོད་མིའི་གྲོས་ཚོགས་འཐུས་མི་དང་མཉམ་འབྲེལ་ལས་ཁང་གི་འགོ་འཛིན་བོད་མིའི་གཞིས་ཆགས་འགོ་འཛིན་བཅས་ནས་ཆེད་བཅར་ཞུས་ཏེ་སྤྱི་ཁྱབ་བློན་ཆེན་སྐུ་གཞོན་མཆོག་ལ་གུས་ལུགས་ཀྱི་དཀར་གཙང་གི་མཇལ་དར་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་པར་བཅས་ཕྱག་རྟགས་ཏུ་ཕུལ་ཡོད་པ་རེད་འདུག།

ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནེན་སི་པེ་ལོ་སི་མཆོག་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཆེན་པོ་ཞུ་མཁན་ཞིག་ཡིན་ལ་ཁོང་གིས་ཨ་མི་རི་ཀའི་ཆབ་སྲིད་ཀྱི་ཐུགས་འགན་བཞེས་པ་ནས་བཟུང་ཐོག་མཐའ་བར་གསུམ་དུ་བོད་དོན་ལ་ཐུགས་ཁུར་དང་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཞིག་ཡིན་པ་རེད། གཡུ་སྒྲོན་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གི་དམག་གི་གནམ་གྲུ་བཅུ་གྲངས་ཤིག་གིས་ད་རེས་ཐེ་ཝན་གྱི་ས་ཁོངས་མཁའ་དབྱིངས་སུ་འཕུར་སྐྱོད་བྱས་པར་བརྟེན་ནས་ཐེ་ཝན་གཞུང་གིས་ཐེ་ཝན་གྱི་མཁའ་དབྱིངས་སྲུང་སྐྱོབ་ཀྱི་དམག་ཤུགས་ཆེ་རུ་བཏང་ཡོད་པ་རེད་འདུག་དེ་ཡང་ཐེ་ཝན་རྒྱལ་ས་ཐའེ་པེ་ནས་ཕྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་རོའི་ཏེར་གསར་འགྱུར་ལས་ཁང་གནས་ཚུལ་སྤེལ་བའི་ནང། ད་རེས་རྒྱ་ནག་གི་དམག་གི་གནམ་གྲུ་སུམ་ཅུ་སོ་བདུན་ཐེ་ཝན་གྱི་སྲུང་སྐྱོབ་མཁའ་དབྱིངས་སུ་འཕུར་སྐྱོད་བྱས་པ་མ་ཟད། ཁག་ཅིག་གིས་ནུབ་ཞི་བདེ་རྒྱ་མཚོའི་མཁའ་དབྱིངས་སུ་འཕུར་སྐྱོད་བྱས་པའི་དོན་རྐྱེན་དེ་ནི་རྒྱ་ནག་གཞུང་གིས་བར་སྐབས་ནས་ཐེ་ཝན་གྱི་མཁའ་དབྱིངས་ཉེ་འཁྲིས་སུ་བཙན་འཛུལ་བྱས་པའི་དོན་རྐྱེན་ནང་ནས་ད་རེས་གསར་དུ་ཐོན་པའི་གནས་ཚུལ་དེ་ཐོན་པའི་རྗེས་ལ་རེས་གཟའ་ཕུར་བུ་ཉིན་ཐེ་ཝན་གཞུང་གིས་ཐེ་ཝན་སྲུང་སྐྱོབ་ཀྱི་ལས་དོན་རྣམས་བསྐྱར་དུ་ནུས་པ་ཆེ་རུ་བཏང་ཡོད་པའི་སྐོར་བཀོད་འདུག། རྒྱ་ནག་གཞུང་ཕྱོགས་ནས་དམངས་གཙོའི་ལམ་ལུགས་ཀྱིས་སྐྱོང་བཞིན་པའི་ཐེ་ཝན་དེ་བཞིན་རྒྱ་ནག་གི་བདག་དབང་ས་ཁོངས་ཡིན་པ་བཤད་བཞིན་པ་མ་ཟད། འདས་པའི་ལོ་ངོ་གསུམ་རིང་ལ་ཐེ་ཝན་ཉེ་འཁྲིས་ཀྱི་མཁའ་དབྱིངས་ཐོག་རྒྱུན་དུ་ནས་རྒྱ་ནག་གི་དམག་གི་གནམ་གྲུ་འཕུར་སྐྱོད་བྱེད་བཞིན་ཡོད་པ་ལས་ཐེ་ཝན་ས་ཁོངས་ཀྱི་མཁའ་དབྱིངས་སུ་འཕུར་སྐྱོད་བྱས་མེད་པ་རེད། འོན་ཀྱང་ཐེ་ཝན་སྲུང་སྐྱོབ་ལྷན་ཁང་གིས། ད་རེས་ཕྱི་ཟླ་དྲུག་པའི་ཚེས་བདུན་རེས་གཟའ་ལྷག་པའི་ཉིན་ཐེ་ཝན་གྱི་སྔ་དྲོའི་ཆུ་ཚོད་ལྔ་པ་ནས་ཤེས་རྟོགས་བྱུང་བ་ནི་རྒྱ་ནག་གི་དམག་གི་གནམ་གྲུ J བཅུ་གཅིག་དང J བཅུ་དྲུག་རྟགས་ཅན་དེ་བཞིན་རྡུལ་ཕྲན་གོ་མཚོན་འཕེན་ཐུབ་པའི་ནུས་པ་ལྡན་པའི H དྲུག་རྟགས་ཅན་གྱི་གནམ་གྲུ་སོགས་གཙོས་པའི་རྒྱ་ནག་གི་དམག་གི་གནམ་གྲུ་གྲངས་སུམ་ཅུ་སོ་བདུན་ཐེ་ཝན་གྱི་ལྷོ་ནུབ་ཕྱོགས་ཀྱི་ཐེ་ཝན་གྱི་སྲུང་སྐྱོབ་ངོས་འཛིན་ཡོད་པའི་མཁའ་དབྱིངས་ས་ཁོངས་ཏེ ADIZ ཞེས་པའི་ཐོག་འཕུར་སྐྱོད་བྱེད་པའི་སྐོར་གསུངས་ཡོད་པ་རེད། ཐེ་ཝན་གྱི་ངོས་འཛིན་ཡོད་པའི ADIZ ཟེར་བའི་ས་ཁོངས་གཞི་ཁྱོན་ཆེ་བའི་ཐོག་ལ་ཐེ་ཝན་གཞུང་གིས་ཉེན་ཟོན་དང་མྱུལ་ཞིབ་བྱེད་པའི་ཐོག་ནས་གལ་ཏེ་ཐེ་ཝན་ཐོག་ལ་ཉེན་ཁ་ཡོང་བའི་སྐབས་ཐའེ་ཝན་གྱི་དམག་དཔུང་ཚོ་ཕར་རྒོལ་གདོང་ལེན་བྱེད་པའི་དུས་ཚོད་དེ་ཉིད་མཁོ་འདོན་བྱེད་ཐུབ་ཀྱི་ཡོད་པ་རེད། ད་རེས་ཐའེ་ཝན་གཞུང་གིས་གནམ་གྲུ་དང་གྲུ་གཟིངས་ཆེད་གཏོང་བྱས་ཏེ་རྒྱ་ནག་གི་བྱ་སྤྱོད་ལ་རྟོག་ཞིབ་བྱ་རྒྱུ་དང་ས་ཐོག་གི་མེ་ཤུགས་འཕུར་མདེལ་སོགས་སྲུང་སྐྱོབ་ཀྱི་མ་ལག་རྣམས་ནུས་པ་ཆེ་རུ་བཏང་ཡོད་པ་མ་ཟད་རྒྱ་ནག་གཞུང་ཕྱོགས་ནས་བཙན་འཛུལ་གྱི་བྱ་སྤྱོད་རིགས་ལག་བསྟར་བྱས་ཚེ་དེ་ལ་ཁ་གཏད་གདོང་ལེན་ཇི་ལྟར་བྱ་ཕྱོགས་ཀྱང་གྲ་སྒྲིག་བྱས་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། རྒྱ་ནག་གཞུང་གིས་ཨ་མི་རི་ཀའི་ལྷོ་ཤར་མངའ་སྡེ་དང་ཐག་ཉེ་བའི་ཁྱུ་པའི་རྒྱལ་ཁབ་ནང་སོ་ལྟའི་འཕྲུལ་ཆས་བཙུགས་རྒྱུའི་འཆར་གཞི་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རྒྱ་ནག་གཞུང་གིས་ཨ་མི་རི་ཀའི་ལྷོ་ཤར་མངའ་སྡེ་ཧྥུ་ལོ་རི་ཌ་ནས་རོབ་རྩིས་བྱས་ན་མལ་ལི་བརྒྱ་ཙམ་གྱི་མཚམས་སུ་ཡོད་པའི་ཁྱུ་པའི་གླིང་ཕྲན་ནང་རྒྱ་ནག་གི་སོ་ལྟའི་འཕྲུལ་ཆས་བཙུགས་རྒྱུའི་གྲོས་མཐུན་བྱུང་ཡོད་པའི་སྐོར་ཕྱི་ཟླ་དྲུག་པའི་ཚེས་བརྒྱད་རེས་གཟའ་ཕུར་བུ་ཉིན་ཨ་མི་རི་ཀའི The Wall Street Journal ཞེས་པའི་གསར་ཤོག་ཐོག་ལ་གནས་ཚུལ་དེའི་ཐད་ལ་རྒྱུས་མངའ་ཡོད་པའི་ཨ་མི་རི་ཀའི་དཔོན་རིགས་ཤིག་གིས་གསུངས་ཡོད་པའི་སྐོར་བཀོད་ཡོད་པ་དེ་ཕྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་རོའི་ཏེར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། The Wall Street Journal ཞེས་པའི་གསར་ཤོག་ཐོག་ལ་ཨ་མི་རི་ཀའི་ལྷོ་ཤར་མངའ་སྡེ Florida ཉེ་སའི་ཁྱུ་པའི་གླིང་ཕྲན་ནང་དེ་ལྟ་བུའི་སོ་ལྟའི་འཕྲུལ་ཆས་རྒྱ་ནག་ལ་བཙུགས་ཆུག་པ་ཡིན་ཚེ་ཨ་མི་རི་ཀའི Florida མངའ་སྡེ་དེའི་ནང་ཨ་མི་རི་ཀའི་དམག་དོན་རྟེན་གཞི་མང་པོ་ཡོད་པ་མ་ཟད། ཀོམ་པུ་ཊར་གྱི་བྱ་བར་བརྟེན་ནས་ཕར་འགྲོ་ཚུར་འོང་གི་འགྲིམ་འགྲུལ་ལ་རྟོག་ཞིབ་དང་ཞིབ་འཇུག་བྱེད་མཁན་གྱི་རྟེན་གཞི་ཡང་ཡོད་པའི་སྐོར་བཀོད་ཡོད་པ་རེད། འོན་ཀྱང་རྒྱ་ནག་དང་ཁྱུ་པ་རྒྱལ་ཁབ་གཉིས་ཕན་ཚུན་བར་སོ་ལྟའི་འཕྲུལ་ཆས་བཙུགས་རྒྱུ་རྩ་འཛིན་ཐོག་ལ་གྲོས་མཐུན་བྱུང་ཡོད་པ་དང་ཁྱུ་པའི་ནང་རྒྱ་ནག་གི་སོ་ལྟའི་འཕྲུལ་ཆས་བཙུགས་ཆོག་པའི་གྲོས་མཐུན་བྱུང་བ་དེར་རྒྱ་ནག་གཞུང་གིས་ཁྱུ་པའི་གཞུང་ལ་ཨ་སྒོར་ཐེར་འབུམ་འགའ་ཤས་སྤྲོད་ཀྱི་ཡོད་པའི་སྐོར་གོང་གསལ་ཨ་མི་རི་ཀའི་དཔོན་རིགས་དེས་གསུངས་ཡོད་པའི་གནས་ཚུལ The Wall Street Journal ཞེས་པའི་གསར་ཤོག་ཐོག་གནས་ཚུལ་བཀོད་འདུག། གནས་ཚུལ་དེའི་ཐོག་ནས་རོའི་ཊར་གསར་འགྱུར་ལས་ཁང་གིས་ཨ་མི་རི་ཀའི་ཕོ་བྲང་དཀར་པོར་བཀའ་འདྲི་ཞུས་ཀྱང་ད་ལྟའི་ཆར་ལན་འདེབས་གང་ཡང་གནང་མེད་པ་དང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་དང་ཁྱུ་པའི་གཞུང་ཚབ་ཁང་གཉིས་ལ་ཡང་གནས་ཚུལ་དེའི་ཐད་དྲི་རྩད་བྱས་ཀྱང་ད་ལྟའི་ཆར་ལན་འདེབས་གང་ཡང་བྱས་མེད་པའི་སྐོར་གསུངས་འདུག། འོན་ཀྱང་རྒྱ་ནག་དང་ཁྱུ་པའི་བར་གྱི་གྲོས་མཐུན་དེ་ཡིས་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་པཱ་ཏན་མཆོག་གི་གཞུང་ལ་དོགས་ཟོན་བྱ་དགོས་པ་ཞིག་བཟོས་ཡོད་པ་དང་གྲོས་མཐུན་དེ་ནི་ཨ་མི་རི་ཀའི་རྒྱབ་ཕྱོགས་ལ་འཇིགས་སྐུལ་གསར་པ་ཞིག་གནས་ཡོད་པའི་སྐོར The Wall Street Journal ཞེས་པའི་ཨ་མི་རི་ཀའི་གསར་ཤོག་དེའི་ཐོག་གནས་ཚུལ་བཀོད་ཡོད་པ་རེད། སྐྱབས་རྗེ་ཡོངས་འཛིན་ཁྲོ་བོ་རིན་པོ་ཆེ་མཆོག་བལ་པོའི་རྒྱལ་ཁབ་ནང་དགོངས་པ་གཞན་དོན་དུ་གཤེགས་པའི་སྐོར་བློ་བེ་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
སྐྱབས་རྗེ་ཡོངས་འཛིན་བྲང་ཀི་རིན་པོ་ཆེ་མཆོག་བལ་བོའི་རྒྱལ་ཁབ་ནང་དགོངས་པ་གཞན་དོན་དུ་གཤེགས་ཡོད་པ། དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་དུ་བསྟེན་པ་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་ཀརྨ་བློ་གྲོས་ལུང་རིགས་སྨྲ་བའི་སེང་གེ་མཆོག་དགུང་ལོ་དགུ་བཅུ་གོ་གཅིག་གི་ཐོག་འདི་ལོར་སྤྱི་ཟླ་དྲུག་པ་གི་ཚེས་པ་བཞི་ས་ག་ཟླ་བ་གི་ཚེས་པ་བཅོ་ལྔ་གི་ཉི་མ། བལ་པོའི་རྒྱལ་ཁབ་ཀྱི་གནས་མཆོག་སྟག་མོ་ལུས་སྦྱིན་དུ་དགོངས་པ་གཞན་དོན་ལ་ཕེབས་ཡོད་ནའང། རྒྱལ་དབང་མཆོག་གི་བཀའ་དགོངས་བཞིན་དང་ལྷག་པར་སྐྱབས་རྗེ་རིན་པོ་ཆེ་ཐུགས་དམ་དུ་བཞུགས་པར་བརྟེན་ནས་ཉི་མ་ཁ་ཤས་རིང་དྲ་ལམ་དུ་གསལ་བསྒྲགས་མ་གནང་བར་ཁུ་སིམ་དུ་བཞུགས་ཡོད་པ་དང། སྤྱི་ཟླ་དྲུག་པ་གི་ཚེས་པ་བརྒྱད་ཉི་མ་ཐུགས་དམ་གྲོལ་བ་དེར་བརྟེན་ནས་ཡོངས་བསྒྲགས་གནང་ཡོད་པ། ཁྲ་འགུ་དགོན་ཁག་གི་བསྟན་པའི་བདག་པོ་ཆོས་རྗེ་བླ་མ་དབང་ཕྱུག་སྟོབས་ལྡན་རིན་པོ་ཆེ་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། རྒྱལ་དབང་ཀརྨ་པ་ལ་ཅིག་ཞུས་ནས་དེ་ནས་ཁོང་གིས་ཉིན་མ་ཁ་ཤས་རིང་ལ་དེ་ནས་ཁུ་སིམ་པོའི་ངང་ནས་བཞུགས་དགོས་ཀྱི་རེད་འདྲ་བོ་ཅིག་བཀའ་གནང་སོང་དེ་ནས་དེ་ཡིན་པའི་སྐབས་སུ་ཁྱབ་བསྒྲགས་ཡང་ཞེ་དྲག་མ་གནང་ན་ཡག་པོ་འདུག་ལབ་ནས་གསུངས་པ་ལྟར་དུ་དེ་ནས་ང་རང་ཚོའི་དམིགས་བསལ་ཁྱབ་བསྒྲགས་གང་ཡང་བཏང་ཡོད་མ་རེད་དེ་ནས་ཁ་སང་ཚེས་པ་བཅོ་ལྔ་ནས་བྱས་ནས་ད་དེ་རིང་བར་དུ་དེ་ནས་དེ་རིང་ཞོགས་སྐད་བར་ཁྱབ་བསྒྲགས་དེ་ཚོ་ཆ་ཚང་ཕུལ་བ་རེད། དེ་ནས་དེའི་བར་དུ་ནི་ཐུགས་དམ་དེ་ཚོ་བཞུགས་དེ་ནས་ད་དེ་རིང་ཞོགས་སྐད་ཐུགས་དམ་དེ་ད་ད་གྲོལ་བའི་རྗེས་སུ་དེ་ནས་ད་ད་ད། ང་རང་ཚོ་དེ་ལ་ཚོགས་པ་དེ་ཚོ་ཡང་ཆ་ཚང་རྒྱལ་དབང་ཀརྨ་པ་ཡི་བཀའ་ལྟར་དུ་དེ་ནས་ཚོགས་པ་དེ་ཚོ་ཆ་ཚང་སྐུ་ཚིགས་དེ་ཚོ་ཚོགས་གནང་ཡ་ཡིན་ལབ་ནས་ཞུ་ཡ་ཡིན།
མཁན་ཆེན་ཁྲ་འགུ་རིན་པོ་ཆེ་མཆོག་ནི་སྦག་ས་ཆོས་སྒར་དུ་དགེ་བཤེས་ལྷ་རམས་པ་གི་མཚན་རྟགས་བཞེས་ཏེ་མཁས་པའི་གོ་འཕང་མཐོན་པོར་ཕེབས་པ་མ་ཟད་དུ། རྒྱལ་དབང་ཀརྨ་པ་བཅུ་དྲུག་པ་རིག་པའི་རྡོ་རྗེ་མཆོག་ནས་མཁན་ཆེན་གྱི་མཚན་གནས་ཀྱང་ཕུལ་བ་བརྒྱུད། ཞྭ་དམར་རིན་པོ་ཆེ་དང་སི་ཏུ་རིན་པོ་ཆེ། འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་དང་རྒྱལ་ཚབ་རིན་པོ་ཆེ་སོགས་ཀྱི་དགེ་རྒན་གནང་མྱོང་བའི་ཁར། སྤྱི་ལོ་ཉིས་སྟོང་ལོར་གོང་ས་མཆོག་ལ་བཀའ་འདྲི་བཀའ་ཕེབས་ཀྱི་དགོངས་དོན་བཞིན། དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འགྲོ་འདུལ་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་དུ་བསྟེན་པ་སོགས། ཆོས་རྗེ་བླ་མ་དབང་ཕྱུག་སྟོབས་ལྡན་རིན་པོ་ཆེ་ནས་ངོ་སྤྲོད་གནང་གི་འདུག། ཀརྨ་པ་བཅུ་བདུན་པ། ཕ་ཡུལ་ནས་དེ་ནི་ཚུར་རྒྱ་གར་ལ་ཕེབས་ཚར་བའི་རྗེས་སུ་དེ་ནི་དེའི་ཡོངས་འཛིན་ལ་དེ་ནི་དཔལ་བཀའ་བརྒྱུད་བླ་མ་རྣམ་པ་དེ་ཆ་ཚང་གཙོས་པའི་དེ་ནི་རྒྱལ་དབང་ཡིད་བཞིན་ནོར་བུ་ཡི་སྐུ་མདུན་ལ་བཅར་དེ་ནི་དེའི་རྒྱལ་དབང་ཀརྨ་པ་གི་ཡོངས་འཛིན་ལ་སུ་ཞིག་བསྐོ་དགོས་འདུག་ལབ་ནས་གྲོས་གནང་ནས་དེ་ནི་རྒྱལ་དབང་ཡིད་བཞིན་ནོར་བུ་རང་གིས་དེ་ནི་རང་ཚོ་སྐྱབས་རྗེ་མཁན་ཆེན་ཁྲ་འགུ་རིན་པོ་ཆེ་རང་ལ། དེ་ནས་ཀརྨ་པ་བཅུ་བདུན་པ་ཡི་ཡོངས་འཛིན་དེ་ཉིས་སྟོང་ལོ་ལ་བསྐོས་གནང་བ་རེད། དེ་ནས་ཉིས་སྟོང་ལོ་ནས་དེ་ནས་རིན་པོ་ཆེ་རྟག་པ་རེ་ཞིག་དཔལ་རྒྱུད་སྟོད་ལ་རྒྱལ་དབང་ཀརྨ་པ་ལ་ཕྱག་དཔེ་འབུལ་ཡག་ཆེད་དུ་ལོ་རྟག་པ་རེ་ཞིག་ཟླ་བ་གསུམ་བཞི་མཚམས་མཚམས་ཟླ་བ་དྲུག་བདུན་བྱས་ནས་ལོ་རྟག་པ་རེ་ཞིག་ལོ་མང་པོའི་རིང་ལ་དཔལ་རྒྱུད་སྟོད་ལ་ཕེབས་ཕྱག་དཔེ་དེ་ཚོ་ཕུལ་དེ་འདྲའི་འདྲ་བོ་གནང་གནང་བ་རེད། གཞན་ཡང་ཁོང་གིས་ཁྲ་འགུ་རིན་པོ་ཆེའི་དགོངས་པ་གཞན་དོན་དུ་ཕེབས་པ་ནས། ཁོང་ཚོས་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་བཀའ་དགོངས་ཕེབས་དོན་བཞིན། རྒྱལ་བ་མི་འཁྲུགས་པ་གི་སྒོ་ནས་དགོངས་རྫོགས་མཆོད་འབུལ་གནང་གི་ཡོད་ཅེས་ཀྱང་འགྲེལ་བརྗོད་གནང་སོང།
ནི་ད་ལྟ་མཆོད་འབུལ་འདི་ཚོ་ནི། ཆ་ཚང་ང་རང་ཚོ་རྒྱལ་དབང་ཀརྨ་པ་ལ་བཀའ་འདྲི་བསྐོས་དང་བསྐོས་བཞིན་པ་ཡིན་དེ་ནི་ད་ལྟ་རྒྱལ་དབང་ཀརྨ་པ་ཡི། ད་ལྟ་སྐུ་ཚིགས་དང་པོ་དེ་ལ། དེ་ནི་མི་འཁྲུགས་པ་ཚོགས་གནང་ཡང་དང། སྐུ་ཚིགས་གཉིས་པ་དེ་ལ་འོད་དཔག་ཚོགས་གནང་ཡང་བཀའ་དེ་ཕེབས་སོང། དེ་ནས་དེའི་རྗེས་སུ་དེ་ནས་ད་ལྟ་ཡང་རྒྱལ་དབང་ཀརྨ་པ་དེས་ད་ལྟ་དམིགས་བསལ་གྱི་ཐག་གཅོད་གནང་མ་སོང་དེ་ནས་རྒྱལ་དབང་ཀརྨ་པ་ནས་ག་ལེར་བྱས་ནས་ལན་གནང་ཡོང་གི་ཡིན་ནམ་བསམ་ཡོང་གི་འདུག།
ཡང་ཁྲ་འགུ་བཀྲ་ཤིས་ཆོས་གླིང་དགོན་པ་ནས་གསལ་བསྒྲགས་ཤིག་སྤེལ་བའི་ནང། འདི་ལོ་བོད་ཟླ་གསུམ་པ་གི་ཚེས་པ་བཅོ་ལྔ་ནས་ཁྲ་འགུ་རིན་པོ་ཆེ་མཆོག་སྐུ་གཟུགས་མི་བདེ་བ་གི་གནས་ཚུལ་བསྟན་ཏེ། སྨན་ཁང་དུ་ཕེབས་རེ་ཞུས་ཀྱང་ཞལ་བཞེས་མ་གནང་བ་དང། སླར་ཡང་ནན་ཞུས་ཀྱིས་སྨན་ཁང་དུ་གདན་དྲངས་སྐབས། རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་ནས་ཞབས་བརྟན་སྨོན་ཚིག་བྱིན་ཆགས་བསྩལ་བ་མ་ཟད་དུ་བཀའ་བརྒྱུད་ཀྱི་བཤད་གྲྭ་དང་དགོན་སྡེ་ཁག་ལ་རིམ་གྲོ་སྒྲུབ་དགོས་པ་གི་བཀའ་བཟང་ཕེབས་པ་དང། ལྷག་པར་བྱམས་མགོན་ཀྭན་ཏིང་ཏཱ་ཡི་སི་ཏུ་རིན་པོ་ཆེ་དང། དྲུང་གོ་ཤྲི་རྒྱལ་ཚབ་རིན་པོ་ཆེ། ཟུར་མང་གར་དབང་རིན་པོ་ཆེ་སོགས་ཆེད་དུ་སྨན་ཁང་ལ་ཕེབས་ནས་ཚེ་དབང་ཚེ་འགུགས་སོགས་གནང་བ་དང། རིམ་པས་སྨན་ཁང་ནས་གདན་ས་བཀྲ་ཤིས་ཡང་རྩེ་དགོན་དུ་ཕེབས་ཏེ། ས་ག་ཟླ་བ་གི་ཚེས་པ་བཅོ་ལྔ་གི་ཉི་མ་དགོངས་པ་རྫོགས་ཡོད་པ་གི་སྐོར་འཁོད་ཡོད་ཅིང། ཁྲ་འགུ་རིན་པོ་ཆེ་ཀརྨ་བློ་གྲོས་ལུང་རིགས་སྨྲ་བའི་སེང་གེ་མཆོག་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་གི་ལོར་བོད་དུ་མདོ་སྟོད་ཀྱི་ས་ཁུལ་དུ་སྐུ་འཁྲུངས་ནས། རྒྱལ་བ་ཀརྨ་པ་བཅུ་དྲུག་པ་རིག་པའི་རྡོ་རྗེ་མཆོག་ནས་ངོས་འཛིན་གནང་ཡོད་པ་དང། བཙན་བྱོལ་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་གི་ལོ་ནས། རྒྱལ་དབང་ཀརྨ་པ་བཅུ་དྲུག་པ་ཆེན་པོ་མཆོག་ནས་བཀའ་ཕེབས་བཞིན། རིམ་པས་རྒྱ་གར་དང་བལ་པོ་བྱང་ཨ་མི་རི་ཁ་གི་ས་གནས་འདྲ་མིན་དང་ཡུ་རོབ་ཀྱི་རྒྱལ་ཁབ་ཁ་ཤས། གཞན་ཡང་ཐའེ་ཝན་དང་མ་ལེ་ཤི་ཡ།

ཉེ་ལམ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དུ་བཙན་བྱོལ་བོད་མིའི་སྡོད་ཁང་བཞི་བཅུ། གསར་རྒྱག་ལེགས་གྲུབ་ཟིན་པའི་དབུ་འབྱེད་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་དང། ནང་སྲིད་ཟུང་དྲུང་བསྟན་འཛིན་ཀུན་བཟང་ལགས་དང། དེ་བཞིན་བྷེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་བཅས་མཉམ་ཞུགས་ཀྱིས་དབུ་འབྱེད་གནང་ཞིང། བཀའ་ཤག་སྐབས་བཅུ་བཞི་པ་དང་བཅོ་ལྔ་པའི་སྐབས་བཙན་བྱོལ་བོད་མི་སྡོད་ཁང་མ་གཏོགས་པ་རྣམས་ལ་སྦིར་དང་མ་ན་ལི། དེ་བཞིན་ལྡེ་ར་ལྡུན་དང་སྦེལ་ཀོབ་བཅས་ས་གནས་ཁག་བཞིའི་ནང་བོད་མི་རྣམས་ལ་སྡོད་ཁང་གི་མཐུན་འགྱུར་གནང་ཡོད་པ་ལྟར། བཀའ་ཤག་སྐབས་བཅུ་དྲུག་པ་དེའི་སྐབས་བོད་མི་རྣམས་མཉམ་རུབ་གནས་ཐབས་སུ་མི་མང་ཚོས་ལས་གཞི་དེའི་ཆེད་གཞུང་ལ་ས་ཆ་འབུལ་རྒྱུའི་སྐུལ་འདེབས་དང་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་ནས་མི་མང་གི་གྲངས་ཐོ་བསྡུ་རུབ་གནང་རྒྱུའི་ལས་འཆར་ནང། མཉམ་རུབ་དགོས་པ་སོགས་ཀྱི་འབོད་སྐུལ་གནང་བཞིན་པ་རེད་འདུག་དེའི་སྐོར་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། དེ་ག་ནང་བཞིན་ད་ཀྱེམ་གྱི་མི་མང་དེ་ཚོ་ཐུག་བྱས་ནས་དོན་ཚན་གཉིས་ཀྱི་སྒང་ལ་ང་ཚོ་ད་ལྟའི་ཨ་ནེ་གཞིས་སྤོའི་ལས་གཞི་འདི་ལ་ཕན་པའི་ས་ཆ་ཨ་ནེ་གནང་མཁན་ཡོད་ན་ས་གནས་འགོ་འཛིན་གྱི་བརྒྱུད་ནས་ཡ་གནང་རོགས་གནང་ཞེས་བཅས་ཀྱི་འབོད་སྐུལ་ཞུ་ཡ་གཅིག་དང། ཡང། ད་ཡོང་རྒྱུ་གི་དུས་ཚོད་གཅིག་གི་ནང་ལོགས་ལ། ཨ་ནེ་ཤེས་ནང་འཕྲོད་གསུམ་ཆོས་རིག་ང་ཚོ་བཞི་གི། སྒོ་སྒོ་ལ་དཔག་པའི། House Hold Listings། ཞེས་བཅས་ནས། ཨ་ནེ། སྒོ་སྒོ་གི་ཨ་ནེ། མི། ག་ཚོད་འདུག། ཨ་ནེ་མཐུན་རྐྱེན་ག་རེ་འདུག་འདིའི་ནང་ལ་དཀའ་ངལ་ག་རེ་འདུག་ལྟ་ཡ་གི། ཅིག་ཐོ་རྒྱག་ཡ་དང། ཐོ། བསྡུ་ཡ་ཅིག་ཡོད་རེད། ལས་གཞི་ད་འདི་འགོ་བཙུགས་ཚར་བ་རེད།
གཞན་ཡང་ནང་སྲིད་དྲུང་ཆེ་མཆོག་ནས་གཞིས་ཆགས་ཀྱི་སྡེ་ཚན་ཁག་སོ་སོའི་གནས་སྟངས་རྒྱུས་ལོན་གནང་བ་དང། གཞིས་ཆགས་ཀྱི་གནད་ཡོད་མི་སྣ་དང་ལྷན་དུ་བཞུགས་མོལ་ཚོགས་འདུའི་སྐབས། གནད་ཡོད་མི་སྣ་ཚོས་སྤྱི་ཚོགས་ཀྱི་ནང་འགན་ཁུར་བཞེས་ཕྱོགས་དང་ལྷག་པར་དུ། སྤྱི་ཚོགས་ཀྱི་ནང་ཞི་བདེ་ལྷིང་འཇགས་དགོས་རྒྱུ་སོགས་ཀྱི་བཞེན་སྐུལ་གནང་ཞིང། ད་ལན་ནང་སྲིད་དྲུང་ཆེ་མཆོག་ལྷོ་ཕྱོགས་ཁུལ་དུ་འཚམས་གཟིགས་གནང་སྐབས། སྔོན་མ་དང་མི་འདྲ་བར་གཞིས་ཆགས་ཁག་གི་མི་མང་ཚོའི་འཚོ་བ་དང་སྤྱི་ཚོགས་ཀྱི་གནས་སྟངས་ཡར་རྒྱས་ཕྱིན་ཡོད་སྐོར་གསུངས་གནང་བྱུང། ས་བབ་བྱས་ན་ད་སྔོན་མ་གི་བསྡུར་ན་ནི། ཡར་རྒྱས་ནི་ཆེན་པོ་ཤུགས་ཆེན་ཤ་ད་ཡར་རྒྱས་ལབ་དགོས་ར་བ་ཁང་པ་གསར་པ་མང་པོ་རྒྱབ་ཤག་ས་བསྒྲགས་དེ་ཚོ་ཡག་པོ་ཞུ་གི་འདུག་དེ་ཚོ་ད་ཡར་རྒྱས་ཀྱི་རྣམ་པ་ཅིག་རེད་པ། ཨ་ནི་སྤྱི་ཚོགས་ཀྱི་མི་ཡི་གི་ད་ང་རང་ཚོའི་ཚོགས་འདུ་འཛོམས་ཡོང་དུས་ནས་མི་ཡི་གི་རྡོག་གོ་ར་ཡག་ཏུ་ཕྱིན་འདུག་བ་སྔོན་མའི་གི་རྩིས་བྱས་ན་དེ་ཚོ་བལྟས་ན་འཚོ་བའི་གི་གནས་སྟངས་དང་སྤྱི་ཚོགས་ཀྱི་གནས་སྟངས་དེ་ཚོ་ནི་ཡར་རྒྱས་ཡག་པོ་ག་ལ་གང་འཚམས་ཕྱིན་ཤག།
དེ་བཞིན་ཁོང་གིས་གསུངས་དོན་ལ་མི་མང་ནས་བདེ་སྡུག་འདྲ་མིན་ཞུ་གཏུག་གནང་པའི་ནང་ལོགས་ནས། ས་ཞིང་འདེབས་ལས་གནང་ཕྱོགས་དང་འབྲེལ་བའི་ས་ཁང་སྒྲིག་གཞི་ལག་བསྟར་གནང་གལ་ཆེ་བ་མ་ཟད། ད་དུང་རྒྱ་གར་ལ་ས་ཞིང་བོགས་མ་བཏང་བ་དེ་དཀའ་ངལ་འདྲ་མིན་འཕྲད་བཞིན་པའི་ཞུ་གཏུག་གནང་ཡོད་པ་གསུངས་པ་དང་ཕྱོགས་མཚུངས་བལ་ཀུ་བི་བདེ་སྐྱིད་སླར་གསོའི་སྤྱི་ཚབ་རྟ་མགྲིན་རྡོ་རྗེ་ལགས་ཀྱིས་དེ་ལྟར་དགོངས་ཚུལ་ཞུ་གཏུག་གནང་ཡོད་པ་གསུངས་གནང་བྱུང། ཨ་ནི་ང་ཚོ་ཞིང་ཁ་བོགས་མ་བཏང་ཡ་འབྱོར་བ་དེ་ནི་བོགས་མ་བཏང་བ་རྒྱ་གར་ལ་མང་པོ་ཞིག་བཏང་དགོས་ར་ཁོ་རང་ཚོས་ཀྱི་བཏང་དུས་ཀ་ནས་ལོ་མང་པོ་ཞིག་བཏང་ཚར་དུས་ཀ་ནས་རྒྱ་གར་གྱི་ཉར་བྱེད་ཚུར་ལོག་རོགས་མ་བྱེད་ཅེས་ཡར case བརྒྱབ case བརྒྱབ་བྱས་དུས forest བདག་པོ་བརྒྱབ་བྱས་ད་ལྟ་ལོ་མང་པོ་ཅིག forest ཉར་བསྡད་ཡོད་རེད་ཚུར་སྤྲད་ཀྱི་ཡོད་མ་རེད་དེ། ཨ་ནི་གཉིས་པ་དེ་ལ་ང་ཚོས་ད་རོགས་ཚོགས་དེ་ལས་མང་པོ་ཅིག་ང་ཚོ་གཞིས་ཆགས་ཁག་ལ་རོགས་པ་བྱེད་ཀྱི་ཡོད་རེད་དེ་ནི་ཡ། འདི་ག་ལ་ཨ་ནི་བ་ཕྱུགས་དང་ངལ་སོ་བ་དང་ཞིང་ཁ་སོ་བ་ལས་རོགས་པ་རོགས་པ་བྱེད་ཀྱི་ཡོད་རེད་རོགས་པ་བྱེད་པ་ནང་བཞིན་གྱི་ཨ་ནི་མི་ཚང་གཅིག་གཉིས་ལ་རོགས་པ་བྱས་མ་བསྡད་པ་བྱས་ཨ་ནི་ཁོ་རང་བ་ཕྱུགས་དང་ངལ་མང་པོ་ཡོད་རེད་ཚང་མ་ལ་ཅིག་གི་ཅིག་རོགས་ཚོགས་དུས་ཀྱི་རོགས་པ་བྱས་ན་ཡག་པོ་འདུག་ཚང་མ་ལ་གོ་ཤེས་ཀྱི་ཡ་ནི་རོགས་པ་བྱས་ན་ཡག་པོ་འདུག་གསུངས་བ་ཡིན་དེ་ཨ་ནི་འདི་ཡར་ད་ལྟ་དེ་ཡར་ཞུས་པ་ཡིན་དེ། བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་དང་ཟུང་དྲུང་བསྟན་འཛིན་ཀུན་བཟང་ལགས་དང། དེ་བཞིན་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་བཅས་ཁོང་རྣམ་པ་གསུམ། མོན་གྷོ་འདོད་རྒུ་གླིང་ནང་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་ནས་དབུ་འཛུགས་ཀྱིས། གཞིས་ཁོངས་དེ་དང་དེ་བཞིན་ཧུན་སུར་རབ་རྒྱས་གླིང་དང། བལ་ཀུ་བི་ལུགས་བདེ་གཞིས་ཁོངས་གཉིས་ཀྱི་ནང་འཚམས་གཟིགས་ཁག་གྲུབ་སྟེ། སྤྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བལ་ཀུ་བི་ནས་ཀོ་ལི་གྷལ་དུ་ཕེབས་ཐོན་གནང་སྟེ། གཞིས་ཁོངས་དེ་དང་དེ་ནས་རིམ་པས་སྦེང་ལོར་དང། དེ་རྗེས་བཞུགས་སྒར་དུ་ཕྱིར་ལོག་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་བལ་ཀུ་བི་བོད་མིའི་གཞིས་ཆགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན། ཐེངས་འདིའི་གསར་འགྱུར་དཔྱད་གཏམ་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་ན་གཞོན་འགོ་ཁྲིད་ཟབ་སྦྱོང་གི་ལས་རིམ་ནང་མཉམ་ཞུགས་གནང་མཁན་གཞོན་སྐྱེས་ཚོས་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་སུ་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་རྒྱབ་སྐྱོར་ཞུ་སྐུལ་གནང་ཡོད་པའི་སྐོར་སོགས་འབྲེལ་ཡོད་མི་སྣར་འདི་གའི་གསར་འགོད་པ་དོན་གྲུབ་རྣམ་རྒྱལ་ལགས་ཀྱིས་བཅར་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་སྙན་སྒྲོན་ཞུ་གི་ཡིན། ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ལོ་ལྟར་ན་གཞོན་འགོ་ཁྲིད་ཀྱི་ཟབ་སྦྱོང་ཞེས་པ་གོ་སྒྲིག་ཞུ་སྲོལ་ཡོད་པ་ལྟར་འདི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ན་གཞོན་འགོ་ཁྲིད་ཀྱི་ཟབ་སྦྱོང་དེ་ཟླ་བ་འདིའི་ཚེས་གསུམ་ཉིན་འགོ་འཛུགས་ཀྱིས་ཚེས་དགུའི་བར་ཨ་རིའི་ཕྱོགས་མཐའ་ཁག་ནས་བོད་རིགས་མཐོ་རིམ་སློབ་མ་དགུ་ཞིག་མཉམ་ཞུགས་གནང་ཡོད་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་རྒྱ་ནག་ལས་དོན་གྱི་འགན་འཛིན་གཞོན་པ་རིན་ཆེན་བཀྲ་ཤིས་ལགས་ཀྱིས་ཁ་སང་ཚེས་བདུན་རེས་གཟའ་ལྷག་པའི་ཉིན། ཕྱོགས་མཐའ་ཁག་ནས་ཕེབས་པའི་བོད་རིགས་ན་གཞོན་འགོ་ཁྲིད་ཁག་ཅིག་ནས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་གྲོས་ཚོགས་ཀྱི་འཐུས་མི་དང་འཐུས་མིའི་ལས་ཁུངས་སུ་བཅར་ནས་བོད་དོན་ཞུ་སྐུལ་གནང་ཡོད་པ་སོགས་འགོ་ཁྲིད་ཟབ་སྦྱོང་གི་ལས་རིམ་ངོ་སྤྲོད་གནང་དོན། ད་ང་ཚོ་ད་ལྟ་བོད་པའི་གཞོན་སྐྱེས་འགོ་ཁྲིད་ཟབ་སྦྱོང་དེ་ད་ལྟ་གི་བདུན་ཕྲག་གཅིག་དེ་ལ་ཁོ་རང་ཚོ་ང་ཚོ་བོད་དོན་ལ་འབྲེལ་བ་ཡོད་ཡག་དང་དེའི་སྐོར་ལ་ད་ག་རེ་བྱེད་ཀྱི་རེད་ལས་ཀ་མང་པོ་བྱེད་དགོས་དགོས་ནས་རྒྱ་ཆེན་པོ་གྱི་ཉི་མ་བདུན་རེད་མ་རེད་དེ་ག་རེ་ག་རེ་ཡིན་ན་ཁོ་ཐོན་ན་ཡིན་ས་ད་དཔེ་རུ་བཞག་ན་ང་ཚོ་ད་ལྟ་ཨ་རིའི་ནང་ལ་ཡིན་ཨ་རི་གྲོས་ཚོགས་ལ་བོད་དོན་ཞུ་གཏུག་བྱས་པ་དེ་དཔེ་ག་ག་ནང་ནས་ལས་ཀ

དྲི་བ་ག་བའི་ཡོད་མེད་ག་འདྲ་ཟེར་ན་ཨ་རི་གི་བོད་དོན་དེ་ཁྱེད་ཚང་དེ་ཙམ་བསྟན་པ་དང་དེ་ནས་ང་ཚོ་དཔེར་བཞག་ད་ལྟ་ད་རླུང་འཕྲིན་ཁག་གཉིས་ཡོད་ད་ང་ཚོ་ལོ་མང་པོ་རང་ལ་བོད་ཕྱི་ནང་གཉིས་ཀྱི་གནད་དོན་དུ་སོ་པ་ཨ་རིའི་རླུང་འཕྲིན་ཁང་དང་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་བོད་སྐད་སྡེ་ཚན་དེ་དེ་གཉིས་ནང་ལའང་སློབ་ཕྲུག་ཚོ་ཁྲིད་ཡོང་ནས་ག་རེ་བྱས་པའི་ལས་ཀ་སྒྲུབ་སྟངས་དང་སྒྲུབ་ཕྱོགས་དེ་ནས་འགན་འཛིན།

ཨ་རིའི་གྲོས་ཚོགས་གོང་འོག་གཉིས་ལ་ཡར་ཐེ་བཅས་གྲོས་ཚོགས་འཐུས་མི་མཇལ་འཕྲད་གནང་ཡ་བྱུང་བཞག་གྲོས་ཚོགས་འཐུས་མིའི་ལས་ཁུངས་ལ་བཅར་ཡ་གོ་སྐབས་དེ་འདྲས་བྱུང་བཞག་བྱས་ནས་ཁ་ས་ཆ་བཞག་པ་ན་གྲོས་ཚོགས་འཐུས་མིའི་ལས་ཁུངས་ག་བ་དང་མང་ཉུང་ག་འདྲས་ལ་བཅར་འབྲེལ་རག་ཡོད་པ་ན་ཨ་ནི། ཕ་གས། གྲོས་ཚོགས་འཐུས་མི་མཉམ་པོ་བཀའ་མོལ་གནང་པའི་སྐབས་ལ་སློབ་ཕྲུག་ཁོ་རང་ཚོ་གི་བསམ་ཚུལ་ག་རེ་བཏོན་པ་དེ་གཟིགས་ཡོད་ན། ད་ལྟའི་གཙོ་བོ་ད་ལྟ་སློབ་ཕྲུག་དགུ་ཡོད་དེ་དུམ་བུ་གཉིས་ལ་བགོས་ནས་བྱས་ཡོད་རེད་ང་ཡོད་ས་དེ་བལྟས་ན་ག་རེ་ད་གྲོས་ཚོགས་ཀྱི་ཚོགས་མི་ཞིག་གི་ད་ལས་ཁུངས་གཏོགས་ཡོད་རེད་ད་གཙོ་བོ་ང་ཚོ་ད་ལྟ Senator ད་ལྟ་གྲོས་ཚོགས་ཀྱི Ben Cardin གི་ལས་ཁུངས་བྱུང་དེ་ནས་ལས་ཁུངས་ཀྱི་གཙོ་བོ་མི་སྣ་ཐུག་པ་མ་ཟད་ཁོ་རང་གི་མཉམ་དུ་བཀའ་མོལ་ཏོག་ཙམ་བྱུང་སོང།

ན་གཞོན་འགོ་ཁྲིད་ཀྱི་ཟབ་སྦྱོང་ལ་མཉམ་ཞུགས་གནང་བའི་ཨ་རིའི་མི་ནི་སོ་ཊ་མངའ་སྡེའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཆོས་བཟང་ལགས་ཀྱིས་འདི་ལྟ་བུའི་འགོ་ཁྲིད་ཟབ་སྦྱོང་གི་གོ་སྐབས་བརྒྱུད་གྲོས་ཚོགས་ཀྱི་འཐུས་མི་ཙམ་དུ་མ་ཟད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ལས་དོན་ཞུ་ཕྱོགས་ལ་གོ་ཤེས་ཀྱི་གོ་རྟོགས་གཏིང་ཟབ་བྱུང་ཡོད་པར་གསུངས་དོན།
ད་དངོས་གནས་ང་ཚོས་ཀྱི་ཨ་རི་གྲོས་ཚོགས་འཐུས་མི་མཉམ་དུ་ཐ་མི་ཟད་ཀྱི་ང་རང་གྲོགས་ཅིག་ན་མི་ནི་སོ་ཏྲ་གི་འཐུས་མི་མཉམ་དུ་ཐུག་ཡ་རག་སོང་ཨ་ནི་ད་ང་ཚོ་མི་ནི་སོ་ཏྲ་ནས་ང་ཚུད་ནས་ཕྲུ་གུ་བཞི་ཞིག་ཡོད་རེད་ད་ང་ཚོ་དེ་ཨ་རི་གྲོས་ཚོགས་གི་མི་ནི་སོ་ཏྲ་གི་འཐུས་མི་རྣམས་ཀྱི་ལས་བྱེད་མཉམ་དུ་སྐད་ཆ་བཤད་ཡ་གོ་སྐབས་ཅིག་རག་སོང་ཨ་ནི་ཅིག་ད་ནི་ཁོ་ཚོ་གི་བོད་གི་སྐོར་ལ་ནི་ད་ཁོ་ཚོ་གི་ཧ་གོ་གི་འདུག་དོ་སྣང་སྤྲད་ཀྱི་འདུག་བྱས་ཙང་ད་དེ་བོད་གི་རྒྱལ་རབས་ལོ་རྒྱུས་དང་དེ་འདྲའི་སྐོར་ལ་ཁོ་ཚོ་གི་ངོ་སྤྲོད་དམིགས་བསལ་གི་གང་སྤྲད་དགོས་བྱུང་མ་སོང། ཨ་བྱས་ཙང་ནི་ད་བོད་པའི་གི་འཐབ་རྩོད་འདི་དབྱིན་ཇིའི་གི་ཚིག་ནས་ཞུས་ན་ད Bipartisan རེད་ཤོག་ཁག་གཉིས་ཀ་གི་ཐོག་ནས་རྒྱབ་སྐྱོར་དང་གཅིག་གི་ནུས་པ་ཤུགས་ཆེ་བཏོན་སོང། ན་གཞོན་འགོ་ཁྲིད་ཀྱི་ཟབ་སྦྱོང་ཟེར་དེ་འགོ་བཙུགས་བྱས་ད་ལོ་རྒྱུན་རིང་པོ་འགྲོ་བ་རེད་ཁྱེད་རང་སྒེར་ལ་ཆ་བཞག་པ་ཡིན་ན་རེད་ཨེ་ལྷན་རྒྱས་ཚོ་ཟབ་སྦྱོང་ལ་ཕེབས་མཁན་ཚང་མ་ཚོ་ལ་ཟབ་སྦྱོང་འདི་གི་གནད་འགག་དེ་ག་རེ་ཡོད་པ་ཞིག་དང་ཁྱེད་རང་ཚོ་ལ་ཡིན་པ་ན་དེ་སྔོན་མ་ཤེས་པ་གསར་པ་ག་རེ་མཁྱེན་པ་དེ་འདྲས་ཀྱི་ཐོག་ནས། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཟབ་སྦྱོང་གི་ལས་རིམ་གོ་སྒྲིག་གནང་ཕྱོགས་ཀྱི་ཐོག་ནས་ཕན་ཁྱེད་ཚོ་ག་རེ་བྱེད་སྲིད་བྱུང། ལགས་རེད་ད་ང་ཚོས་གི་ཡག་པོ་ཅིག་ཞུས་པ་ཡིན་ན་ང་ཚོས་གི་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་ད་ཚོགས་གཙོ་མང་པོ་ཅིག་ཐུག་ཡ་རག་སོང་གོ་སྐབས་ཅིག་རེད་ཟེར་ན་ད་ང་ཚོ

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་ཐེངས་འདིའི་རྒྱ་ནག་དང་ཧོང་ཀོང་ཐེ་ཝན་ལེ་ཚན་དེའི་ནང་ད་རེས་ཨ་མི་རི་ཀ་དང་ཐེ་ཝན་བར་ཚོང་དོན་དང་འབྲེལ་བའི་གྲོས་མཐུན་ལ་ཆིངས་ཡིག་འཁོད་པའི་གལ་ཆེའི་ནང་དོན་ཁག་དང་འབྲེལ་བའི་ཐོག་ཐེ་ཝན་སྐུ་ཚབ་དོན་གཅོད་ལྕམ་ཤའོ་མེ་ཆིན་གྱིས་དེའི་ཐད་ཀྱི་ལན་འདེབས་སོགས་གནས་ཚུལ་ཁག་ཅིག་ཆིན་མིན་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། སྐལ་བཟང་རྒྱལ་མཚན་ལགས་བཀྲ་ཤིས་བདེ་ལེགས། ད་རེས་ད་སྤྱི་ཟླ་དྲུག་པའི་ཚེས་པ་གཅིག་ཉིན་ཀ་དེ་ཐེ་ཝན་གྱི་དང་ཨ་མི་རི་ཀའི་བར་ལ་ད་དཔལ་འབྱོར་གྱི་ཚོང་དོན་འབྲེལ་ལམ་གསར་པ་ཞིག་གི་དེ་འདྲའི་གྲོས་མཐུན་ཅིག་ད་གྲོས་མཐུན་དེ་རིམ་པས་བཞག་ཡ་ཡིན་ས་རེད་ད་ལྟ་ཐེངས་མ་དང་པོ་དེ་བཞག་འདུག་ཨང་དེའི་ཐོག་ནས་ད་ཅིག་ཐེ་ཝན་གྱི་རྒྱ་ནག་བརྟེན་ཡག་ཁྲོམ་ཁྲོམ་ར་ལ་ཤུགས་ཆེན་པོ་བརྟེན་ཡག་དེ་ཚོའི་དེ་ཚོ་ཉུང་འགྲོ་ཡ་དང་ཐེ་ཝན་གྱི་དཔལ་འབྱོར་གྱི་གནས་སྟངས་དེ་ཚོ་རིམ་པས་རྒྱ་ནག་དང་ད་ཅིག

བདེ་པོ་ཡོང་དགོས་ཡ་དེ་འཛམ་གླིང་ཚང་མ་གི་ཕན་ཚུན་ཡོང་ཐུབ་ཡ་གི་ག་རེ་ཟེར་དགོས་རེད་ད་དེ་བརྩོན་ལེན་བྱེད་ཡ་གི་ཁེ་ཕན་ཁྱད་ཤུད་ཀྱི་ཆགས་ཀྱི་ཡོད་རེད་ཡིན་ནའི་ཡང་ད་སྔོན་མ་ཡིན་ནའི་རྒྱ་ནག་དེ་ཁྲོམ་ར་ཆེན་པོ་ཆགས་འཛམ་གླིང་ཚང་མ་གི་རྒྱ་ནག་ཁྲོམ་རར་ལྟོས་དགོས་པ་ཡིན་དུས་ཐའེ་ཝན་འདྲ་པོ་གི་ཆ་བཞག་པ་ཡིན་ན་གཅིག་ཚན་རིག་ལག་རྩལ་དང་ཚད་མཐོ་མོ་གི་ཅ་ལག་དེ་ཚོ་ཚང་མ་གི་ཧ་ཐུག་བཏབ་ཏེ་ར་ཐོག་བྱེད་དགོས་རེད་མང་དུ་དེ་ནི་ད་ཞིང་པ་རེད་དེ་ག་ནང་བཞིན་ཅ་ལག་དེ་ཆུང་བ་དེ་ཚོ་ཚུད། ཨ་ནེ་འདི་འཁྱེར་ཐུབ་ཡག་དེ་ཕན་ཚུན་གྱི་ཚོང་གི་ཐོ་ཡག་རག་དགོས་ན་ཧ་ཅང་དཀའ་པོ་ཆགས་ཀྱི་ཡོད་རེད་ལྷག་པར་དུ་ཨ་ནེ་ཚོང་ར་དེ་ཙམ་གྱི་ཆེན་མོ་ཡིན་པ་ཡིན་ན་ནི་དེ་ཁྱེད་དེ་དེ་གི་ཚོང་གི་ཐོག་ལ་གཅིག་ཨ་ནེ་ཆད་པའི་རང་བཞིན་གྱི་ཁྲལ་རྒྱ་ཆེན་མོ་ཕོག་ཡག་དང་དེ་ནས་ཅ་ལག་ཉོ་ཚོང་མ་བྱེད་བ་དེ་འདྲ་གི་ཉེན་ཆེ་གི་དཔེར་རྒྱ་ནག་ལྟ་བུ་ནི་ག་དུས་ཡིན་པ་ཡིན་ན་ཐེ་ཝན་གྱི་ཤིང་ཏོག་མ་ཉོ་བ་དེ་དང་ནང་བཞིན་གྱི་ཞིང་པ་ཚོ་གི་ཅ་ལག་མ་ཉོ་ཡག་ཡང་ཨོ་སི་ཀྲི་ལི་ཡ་གི་ཉ་དང་དེ་ནས་རྒྱལ་སྤྱིའི་ཚོང་རིགས་དེ་ཚོ་རྒུན་འབྲུམ་ཨ་རག་ཉོ་ཡ་མི་བྱེད་པ་ཨ་མི་རི་ཀ་རྒྱལ་སྤྱིའི་ཞིང་པ་གི་ཅ་ལག་བཅད་ཡ་དེ་འདྲ་གི་ཤེས་པ་ནང་སྤྱད་པ་ཡིན་དུས་དེ་ནས་དེང་སང་ཐའེ་ཝན་ནང་ལ་སྐྱིད་ནས་ཨ་ནི་འོད་དུ་གས་དེ་སླེབས་པའི་གཉིས་པ་དེ་ཐའེ་ཝན་ད་ལྟ་གི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་དང་ཨ་རི་གཉིས་ཀྱི་བར་གི་འབྲེལ་ལམ་དེ་ཧ་ཅང་ཡག་པོ་གི་ཚོད་ཡང་སྐྱེས་འདུག་ནས་ཚོང་འབྲེལ་གྱི་ད་ལྟ་ཆིངས་ཡིག་དང་པོ་བཞག་ཐུབ་ཡ་དེ་ཧ་ཅང་གི་དོན་གནད་གལ་ཆེན་པོ་དེ་ཆགས་ཀྱི་ཡོད་རེད།
ལགས་སོ། རྩ་བའི། ཐེ་ཝན་གྱི། རྒྱ་ནག་ལ། ཚོང། དངོས་ཟོག་བཏང་ཡག་དེ་ཚོ། མང་པོ་ཆེ་ཞིང་ལས་ཐོན་སྐྱེད་དང་འབྲེལ་བ་ཡོད་པའི་དངོས་ཟོག། ཤིང་ཏོག་རེད། ཚལ་གི་རིགས་རེད། ཉའི་རིགས་རེད་དེ་འདྲས་བཏང་གི་འདུག་བ། དེ་འདྲས། མང་པོ་ཆེ་རྒྱ་ནག་གི་ཡང་ཕྱོགས་གཉིས་བར་ལ་འབྲེལ་བ་དེ་ད་ལྟ་གོང་ལ། སྐལ་བཟང་རྒྱལ་མཚན་ལགས་གསུངས་སོང། འབྲེལ་བ་དེ་ཡང་ཡག་པོ་མེད་པ་ཆགས་དུས་རྒྱ་ནག་གི་དེ་ཚོ་བཀག་ཡག་དེ་འདྲས་བྱེད་དུས། མ་འོངས་ཡང་ཐེ་ཝན་གྱི། ཚོང་གི། ད་ལྟ་གོང་ལ་ཞུ་ཞུ་རུབ་རེ་ཚོང་གི་འབྲེལ་བ་དེ་རྒྱ་ནག་དང་གཅིག་གི་ཉུང་རུ་འགྲོ་དུས་ཙམ་པ་ཡང་དེས་ཐེ་ཝན་གྱི་དེ་ཚོའི་ཚོང་རྒྱ་ནག་ལ་བརྒྱབ་ཡག་ཚོང་དེ་ད་ལྟ་ཨ་མི་རི་ཀ་ལ་ཚུར་ནང་འདྲེན་བྱེད་ཡག་དེ་འདྲས་ཀྱི་ད་ལྟ་ཚོང་དོན་འབྲེལ་ལམ་དེ་ཚོའི་ནང་དུ་དོན་ཚན་ཁ་ཤས་ནང་དེ་འདྲས་འཁོད་འདུག་ག་འདི་ཕྱི་དོན་གཅིག་གི་མ་འོངས་ཡང་རྒྱ་ནག་གི་ཐེ་ཝན་ལ་གཅིག་གི་ཚོང་ཐོག་ནས་བཀག་སྡོམ་བྱས་བྱས་ད་ཁྱེད་རང་ཅ་ལག་ངས་ཉོ་གི་མེད་དེ་འདྲས་ལབ་བྱས་ཨ་ནི་ཡང་ཐེ་ཝན་ལ་གཅིག་གནས་ཚུལ་མང་པོ་གཅིག་ནས་ཆ་རྐྱེན་བཏོན་ཡག་དེ་ཚོ་གཅིག་གི་གཅིག་སེལ་ཐུབ་ཡག་གི་རེ་བ་ཆེན་པོ་ཡོད་ས་རེད་པ་ད་རེས་ཚོང་འབྲེལ་དེ་ཚོའི་ཐོག་ནས། ལགས་དེ་ཡོད་དང་ཡོད་དཔེར་ན་ཐའེ་ཝན་གྱི་ཞིང་པ་དེ་དང་ནང་བཞིན་གྱི་ཆུ་གི་ཡོད་ཡོད་ལ་ཉིད་ལ་ད་ཉ་པ་ལབ་དགོས་རེད་དེ་གི་ཅ་ལག་ཨ་དེ་ཚོ་བྲེས་ཏེ་རྒྱ་ནག་དང་ཐག་ཉེ་མོ་ཡིན་པ་ཡིན་ཙང་རྒྱ་ནག་ལ་དེའི་ཅ་ལག་དེ་འཁུར་དགོས་ཁྲོམ་ར་དེ་དགོས་མཁོ་ཆེན་པོ་ཞེ་དགུ་ལས་ཆགས་དགོས་རབས་ཉ་གི་རིགས་ཡིན་པ་ཡིན་ན་འདྲ་ཤིང་ཏོག་གི་རིགས་དེ་ནི་དེ་ག་ནང་བཞིན་གྱི་ཨ་ནེ་དང་ང་ཚོ་བཅས་ཤིང་མེད་གི་ཨ་ནེ་ག་རེ་ཟེར་དགོས་རེད་ད་ཐོན་རྫས་ལས་བཟོས་བཞག་པའི་གི་ཐའེ་ཝན་གི་ཅ་ལག་ཡག་པོ་ཤིང་ཏོག་དང་རིགས་ཀྱི་མང་པོ་ཞེ་པོ་ཅིག་ཡོད་རེད་དེ་ཚོ་ཚང་མ་ཐག་ཉེ་རེད་དེ་ག་ནང་བཞིན་གྱི་ནམ་རྒྱུན། ཚོང་རྟགས་འདེབས་པ་སྐད་ཡིག་དང་དེ་ཚོང་རྟགས་འདེབས་པ་བྱས་ཏེ་རྒྱ་ནག་ལ་བཙོང་བས་ཡིན་ན་ཡང་ཆབ་སྲིད་ཀྱི་རྐྱེན་གྱིས་རྒྱ་ནག་གི་ག་དུས་ཡིན་པ་ཡིན་ན་ཡང་ཐའེ་ཝན་གྱི་གཞུང་གི་སྲིད་ཇུས་ལ་མ་དགའ་བ་བྱས་ཏེ་ལམ་སང་བཀག་བཞག་སྟེ་བཀག་དགོས་ཡག་གི་རྒྱུ་མཚན་དེ་ཡང་དེ་འོས་ཤོག་དུས་ལ་མི་མང་གི་ཅ་ལག་བཙོང་མ་ཐུབ་པ་ཡིན་ན་དེ་ལ་ཅིག་གྱོང་གུན་རག་འགྲོ་དུས་མི་མང་གི་ངོ་རྒོལ་ཟེར་ན་འདྲ་དེ་ནས་མ་གནོད་པའི་གནང་རྒྱུ་དེ་ཡག་གི་ཆེད་དུ་ལ་རྒྱ་ནག་གི་ག་དུས་ཡིན་ན་ལ་ཆབ་སྲིད་ཀྱི་དེ་བེད་སྤྱོད་བཟོ་གི་ཡོད་པ་དང་ལྷག་པར་དུ་ད་ལྟ་ཡིན་པ་ཡིན་ན་ཡང

དང་བླངས་བྱས་པས་ད་བཙོང་ས་སྔོན་མ་ཡིན་ན་ཉི་ཧོང་དང་ཨོ་སི་ཀྲུ་ལི་ཡ་མང་པོ་ཉོ་གི་རེད་ཀྱང་ཨ་རི་གི་ཁྲོམ་ར་གི་ནང་ལ་ཕན་ཚུན་གྱི་ད་ལྟ་དེ་ཁྲོམ་གྱི་ད་ལྟ་དེ་ཁྲོམ་ར་གྱི་ཕན་ཚུན་གྱི་ཉོ་ཚོང་གི་ཆིངས་ཡིག་དེ་འདྲ་གི་སྲུང་སྐྱོབ་མེད་པ་ཡིན་ཙང་སྒོ་ཁྲལ་དང་ཆེན་པོར་འགྲོ་ས་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་དེ་ཡིན་དུས་ད་རིང་གི་ཁྲོམ་བཞག་དེ་ཡ་ལ་གལ་སྲིད་དེ་འདྲ་དཀའ་ངལ་གྱི་འཕྲད་པ་ཡིན་ན་ལམ་སང་ཨ་ལ་མང་ཚོགས་ཀྱི་ཅ་ལག་མང་པོ་ཞེ་པོ་ཅིག་ཅ་ལག་ཁ་ཤས་ཟླ་བ་ཁ་ཤས་ནང་ལ་དཔེ་དང་ཉི་མ་ཟླ་བ་ཁ་ཤས་ཉི་མ་ཁ་ཤས་ནང་ལ་འཕྲོ་བརླག་འགྲོ་ཡག་དང་དེ་བཙོང་མ་ཐུབ་པ་ཡིན་ན་དེ་ནི་མང་ཚོགས་ལ་གྱོང་རག་ཡག་དེ་འདྲ་ཡིན་པ་དེ་ལམ་སང།

ལས་ཅིག་མང་ཚོགས་རྒྱབ་སྐྱོར་བྱེད་ཡག་ཤུགས་ཆེར་འགྲོ་སྲིད་ཡིན་ན། ད་ལྟ་ཐེ་ཝན་གྱི་འོས་བསྡུ་དེ་འཛམ་གླིང་གི་ཆབ་སྲིད་ཆེད་གཉེར་པ་ཚང་མ་གི་ཚོད་དཔག་བྱེད་ཁག་ཤོས་ཤོས་ཅིག་གི་ནང་ཚུད་ལ་བརྩི་དགོས་རེད་ག་རེ་ཞུས་པ་ཡིན་ནའི་ཁ་སང་ས་གནས་འོས་བསྡུ་ཐེ་ཝན་གི་ས་གནས་གི་གྲོང་ཁྱེར་རེད་རྫོང་རེད་དེ་ག་ནང་བཞིན་གི་མ་དེ་རིམ་པ་མང་པོ་གི་ས་གནས་འོས་བསྡུ་གི་གྲོས་ས་གནས་གྲོས་ཚོགས་འཐུས་མི་འོས་བསྡུ་ནང་ལ་ད་ལྟ་གི་གཞུང་འཛིན་ཚོགས་པ། དམངས་གཙོ་ཡར་ཐོན་ཚོགས་པ་ལ་གྱོང་ཆེན་མོ་ཞེ་པོ་ཡག་ཉེས་ག་རེ་ཟེར་ན་ཕམ་ཉེས་ཆེན་མོ་ཞེ་པོ་བྱུང་བ་རེད་ཡིན་ན་ཡང་ཐའེ་ཝན་དེ་ག་རེ་ཆགས་ཀྱི་ཡོད་ཟེར་ན་དེང་སང་ཅི་ནས་རང་དབང་དམངས་གཙོ་གི་ལུང་པ་དང་རྒྱ་ནག་དང་ར་ཤི་ཡ་ཨུ་ཨུ་རུ་སུ་ནང་བཞིན་གི་ཅིག་ཨ་དབང་ཆ་གི་དོང་རང་དབང་དམངས་གཙོ་མེད་མཁན་གི་ལུང་པ་གཉིས་ཀྱི་བར་གྱི་ཨ་ནེ་འཁྲུག་རྩོད་ཟེར་ན་འདྲ་འཐབ་རྩོད་གི་གཞི་དེ་གི་ནང་ལ་ཐའེ་ཝན་གི་ཨ་ནེ་ཅིག་གནས་བབ་དེ་ཅིག་ཐབས་ཇུས་དང་དེ་ག་ནང་བཞིན་གི། གལ་ཆེ་ཤོས་ཀྱི་གནས་བབ་ཅིག་སླེབས་ཡོང་གི་རེད་ད་རྒྱ་ནག་འདྲ་པོ་ཅིག་ཆ་བཞག་པ་ན་ཐའེ་ཝན་དེ་ལེན་ཡག་གི་སྲིད་ཇུས་ཆེན་པོ་ཅིག་བྲེལ་དུ་ཡོད་པ་ཡིན་དུས་ད་འོས་ཤོག་དེ་གི་ནང་ལ་ཨ་རི་དང་རང་དབང་དམངས་གཙོ་གི་ལུང་པ་ཚང་མ་གི་རེ་བ་དེ་རང་དབང་དམངས་གཙོ་ཡར་ཐོན་ཚོགས་པ་དེ་ཐོབ་དགོས་ཡག་ཅིག་དང་རྒྱ་ནག་འདྲ་པོ་ཅིག་ཡིན་པ་ཡིན་ན་ཁོ་རང་ཚོ་ལ་ཤུགས་རྐྱེན་སྟེར་མཁན་དང་ཁོ་རང་ཚོ་གི་དགའ་དད་གི་ད་ལྟ་གི་ཕྱོགས་འགལ་ཚོགས་པ་གོ་མིན་ཏང་ཡང་མེད་ན་མིན་ཀྲུང་ཏང་དེ་འདྲ་གི་ཆབ་སྲིད་ཚོགས་པ་དེ་ཡར་སླེབས་དགོས་ཡག་གི་ཁོང་ཚོ་གི་ཐབས་ཤེས་སྣ་ཚོགས་མང་པོ་ཅིག་བྱེད་ཀྱི་ཡོད་རེད་ད་དེ་འདྲ་ཅིག་བྱེད་ཀྱི་ཡོད་ན་རང་དབང་དམངས་གཙོ་གི་རྒྱབ་སྐྱོར་བྱེད་ཡག་དེ་རྒྱ་ནག་ནང་བཞིན་གི་ཐད་ཀ་དེ་ནང་ལོ་འཛུལ་དེ་ཅིག་དྲ་ལམ་གི་ཐོག་ལ་འདྲ་མི་འདྲ་བཟོ་ཡག་དེ་ནང་བཞིན་གི་མི་ཤུགས་རྒྱུ་ཤུགས་གི་གཏོང་ཡག་དེ་རང་དབང་དམངས་གཙོ་གི་དེ་བྱེད་ཡག་མེད་པ་ཡིན་དུས་ཨ་ནི་ཆུ་གཉན་ག་གེ་སྐྱི་འོས་ཤོག་གི་དེ་གི་ནང་ལ་ད་ག་འདྲ་ཀྱི་ལྷད་དུ་ཆོས་པ་ཞེ་ཁ་པ་ཞིག་ཆགས་དགོས་ར་ད་ཡོད་རེད་ཅག་ཡིན་ན་ཡང་ད་ལྟ་གི་བརྒྱ་ཆ་མཐོ་དམན་དེ་ནི་རང་བོ་དམངས་གཙོ་ཐོན་པ་གི་འོས་ཤོག་གི་འོས་མི་ལེ་ཆིང་ཏེ་ད་ལྟ་གི་སྲིད་འཛིན་གཞོན་པ་ཁོ་རང་ཨང་དང་པོ་སླེབས་གི་ཡོད་རེད་དེ་ཡང་ན་གཞན་གི་ཨ་ནེ་མིན་ཀྲུང་ཏང་ཟེར་ནི་ད་ལྟ་དེ་ཨང་གཉིས་པ་སླེབས་གི་ཡོད་རེད་ད་ལྟ་གོ་མིན་ཏང་འདྲ་པ་ཅིག་ནི་ཨང་གསུམ་པ་རུ་འགྲོ་གི་ཡོད་རེད་ཡིན་ན་ད་ནང་ལོག་ཆབ་སྲིད་ཀྱི་གནས་བབ་མང་པོ་ཀྱི་ཁོང་ཚོ་ནང་ཁུལ་ལ་ནང་འཁྲུག་རེད་ཨ་ནེ་ཤོག་ཁག་མང་པོ་ཕར་ཚུར་འདྲིས་ཐུག་ལ་མ་ཐག་གི་གནས་སྟངས་དེ་ཆགས་ཏེ་མཐའ་མཇུག་ཞུགས་མཁན་ཚོགས་པ་གི་ནང་ཁུལ་ཚང་མ་གཅིག་འགྲིག་འཇགས་བྱུང་བ་ཡིན་ན་ད་ལོ་གི་འོས་བསྡུ་དེ་དམངས་གཙོ་ཡར་ཐོན་ཚོགས་པ་ཐོབ་ཡག་གི་རེ་བ་དེ་ཆེ་ཙམ་ཡོད་རེད་ཀྱང་ཡིན་ན་རྒྱ་ཏག་ཏག་བཤད་ཁག་པོ་དེ་དཀའ་ལས་ཁག་པོ་ཆགས་ཀྱི་ཡོད་རེད། བྱས་ཙང་ད་འདི་ཅི་ཆ་རྒྱ་ནག་གཞུང་གིས་ཡང་ཐེ་ཝན་ནང་ལོག་ལ་ཅིག་གི་ཚོགས་པ་ཁག་རེད་ཡང་མི་སྒེར་རེད་དེ་ནས་ཚོང་པ་དང་དེ་འདྲས་མང་པོ་ཅིག་ལ་བརྒྱུད་སྐུལ་བྱས་ནས་ཡང་ཐེ་ཝན་ནང་ལོག་གི་འོས་ཤོག་ནང་ལོག་ལ་ཅིག་གི་བཀོལ་སྤྱོད་བྱེད་ཡག་དེ་འདྲས་ཀྱི་གནས་ཚུལ་མང་པོ་ཅིག་ཡོད་ས་རེད། སྲིད་འཛིན་འོས་མི་གཉིས་པ་ར་ད་ལྟ་འདས་ཚོགས་འདུ་གཏན་འཁེལ་དུས་ཙམ་པ་ཡང།

མང་ཆེ་བ་དེ་གོ་མིན་ཏང་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན་རེད་ཀྱང་ཁོང་ཚོ་འོས་ཤོག་བླུག་པའི་སྐབས་སུ་ཅིག་ཐའེ་ཝན་རང་ནས་མ་སླེབས་པ་ཡིན་ན་ང་ཚོ་བཙན་བྱོལ་བོད་མི་གི་འོས་བསྡུ་ཡིན་པ་ཡིན་ན་ཧ་ཅང་གི་ཧ་ལས་པ་དགེ། གི་ཡོན་ཏན་ཆེན་པོ་རེད་དྲན་གི་འདུག་གོ་འཛམ་གླིང་གི་ནང་ལ་དེ་ཉིན་གཅིག་དུས་གཅིག་གི་ཐོག་ལ་འོས་ཤོག་བླུག་ཐུབ་གི་ཡོད་རེད་ཡིན་ན་ཡང་ཁོང་ཚོ་ཕྱི་ཕྱི་རྒྱལ་ནས་ཡོད་མཁན་ཚོ་འོས་ཤོག་བླུག་པ་ཡིན་ན་ངེས་པར་དུ་ཅིག་ཐའེ་ཝན་ནང་ཡོང་དགོས་རེད་ད་མི་མང་པོ་ས་ཡ་མང་པོ་ཅིག་ཕྱི་རྒྱལ་ཁབ་ནས་ཡོང་སྟེ་འོས་ཤོག་བླུག་དགོས་པ་ཡིན་ན་གང་ཡིན་ན་དཀའ་ལས་ཁག་པོ་ཡིན་པ་ཡིན་དུས་ཡོང་ཐུབ་ཀྱི་ཡོད་མ་རེད་དེ་ཡིན་དུས་ཚོང་པ་རེད་དེ་ག་ནང་བཞིན་གྱི་རྒྱ་ནག་འགྲོ་བསྡད་མཁན་དེ་ཚོ་གོ་མིན་ཏང་ལ་རྒྱབ་སྐྱོར་ཤུགས་ཆེན་པོ་རེད་ཅིང། ཐའེ་ཝན་ད་ལྟ་གི་གནས་བབ་དེ་ཆབ་སྲིད་ཀྱི་འོས་བསྡུ་གྱི་ནང་ལ་ཞི་བདེ་དང་དམག་འཁྲུག་གཉིས་ཀྱི་ཐོག་ལ་དེ་བརྗོད་གཞི་གཙོ་བོ་དེ་ཆགས་དགོས་མི་མང་པོ་ཅིག་གིས་དམངས་གཙོ་ཡར་ཐོན་ཚོགས་པ་ལ་འོས་ཤོག་བླུགས་པ་ཡིན་ན་དམག་རྒྱབ་གི་རེད་དེ་གོ་མིན་ཏང་ལ་ཡོང་པ་ན་ཞི་བདེ་ཡོང་གི་རེད་ལབ་གི་རེད་ཡིན་ན་ཡང་དམངས་གཙོ་ཡར་ཐོན་ཚོགས་པ་འདྲ་པོ་ཅིག་མ་ཡོང་པ་ཡིན་ན།

ཝི་ལེམ་ཝོར་ཚི་ཝོར་མཆོག་ནི་ཡོངས་གྲགས་ཆེ་བའི་དབྱིན་ཇི་སྙན་ངག་པ་ཞིག་ཡིན་པ་དང། ཁོང་དབྱིན་ཇི་སྐད་ཡིག་ནང་ཕོ་མོའི་བརྩེ་དུང་དང་འབྲེལ་བའི་རྩོམ་སྒྲིག་ཤུགས་ཆེ་སྤེལ་གནང་མཁན་ཞིག་བྱུང་གནང་ཡོད་པ་རེད་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་ཁོང་གིས་སྙན་ངག་པ Samuel Taylor Coleridge ལྷན་མཉམ་ལས་གནང་ནས Lyrical Ballads ཞེས་པའི་དཔེ་དེབ་ཞིག་དཔར་སྐྲུན་གནང་ཡོད་འདུག་ཁོང་དབྱིན་ཡུལ་གྱི་ནུབ་བྱང་མངའ་ཁུལ་གྱི་མཛེས་སྡུག་ལྡན་པའི་རི་དང་མཚོ་དང་ཤིང་ནགས་ཀྱི་ཡུལ་ལྗོངས་ཐོག་སྐད་གྲགས་ཡོད་པའི Lake District ཞེས་པའི་ས་ཁུལ་དེར་འཁྲུངས་ཡོད་པ་རེད་འདུག་དེ་འདྲ་སོང་ཙང་ཁོང་སྐུ་ན་ཆུང་དུས་ནས་རང་བྱུང་ཁམས་ཐོག་དགའ་ཞེན་དང་གུས་བཀུར་ཤུགས་ཆེ་གནང་མཁན་ཞིག་ཡིན་པ་རེད་འདུག་ཁོང་གིས་རང་བྱུང་ཁམས་ལ་དགའ་ཞེན་ཡོད་པ་དེས་ཁོང་གི་རང་གཤིས་དང་ཕྱག་ལས་ཐོག་ཡང་ཤུགས་རྐྱེན་ཆེན་པོ་ཐེབས་གནང་ཡོད་པ་རེད་འདུག་ཁོང་དབྱིན་ཡུལ་གྱི། Cumbria མངའ་ཁུལ་གྱི། Cockermouth ཞེས་པའི་ས་གནས་དེར་ཕྱི་ལོ་ཆིག་སྟོང་བདུན་བརྒྱ་བདུན་ཅུ་ཐམ་པ་ཟླ་བ་བཞི་པའི་ཚེས་བདུན་ཉིན་འཁྲུངས་པ་དང། གུང་གྲངས་བཅོ་ལྔར་མ་ཕེབས་གོང་ཡབ་ཡུམ་གཉིས་འདས་གྲོངས་སུ་གྱུར་སྟབས་ཁོང་དང་སྤུན་མཆེད་གཞན་བཞི་གཉེན་སྤུན་རྒན་པ་འདྲ་མིན་གྱིས་ལྟ་རྟོག་གནང་ཡོད་པ་རེད་འདུག་ཁོང་དབྱིན་ཇིའི་མཚན་སྙན་ཆེ་བའི་ཀེམ་རིད་གཙུག་ལག་སློབ་གཉེར་ཁང་ནང་སློབ་གནང་སྐབས། དབྱར་ཁའི་གུང་སེང་དེར། སུའེ་ཙེར་ལན་དང་ཧྥ་རན་སི་རྒྱལ་ཁབ་གཉིས་ནང་གོམ་བགྲོད་གནང་ནས་གཟིགས་པར་ཕེབས་ཡོད་པ་རེད་འདུག་ཁོང་སུའེ་ཙེར་ལན་དང་ཧྥ་རན་སི་ནང་བསྐྱོད་པའི་ཉམས་མྱོང་དེས་ཁོང་གི་སྐུ་ཚེའི་ནང་གི་དོ་དབྱིངས་དང་གཞན་གྱི་དཀའ་སྡུག་མཉམ་ཚོར་མ་ཟད་མི་དམངས་དཀྱུས་མ་རྣམས་ཀྱི་དཀའ་སྡུག་ཁག་ཤེས་ཚོར་བྱུང་གནང་ཡོད་པ་རེད་འདུག་ཁོང་གོང་ཞུས་ཀྱི་གཙུག་ལག་སློབ་གཉེར་ཁང་གི St John ཞེས་པའི་མཐོ་སློབ་དེ་སློབ་གནང་སྐབས་སྙན་ངག་བྲིས་གནང་འགོ་བཙུགས་ཀྱང། སྙན་ངག་དེ་དག་གི་པར་སྐྲུན་དེ་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གསུམ་ལོར་མ་གཏོགས་བྱུང་གནང་མེད་པ་རེད་འདུག་ཆིག་སྟོང་བདུན་བརྒྱ་བརྒྱད་ཅུ་གྱ་གསུམ་ལོར་ཁོང་གིས། An Evening Walk and Descriptive Sketch ཞེས་པའི་སྙན་ངག་གི་དཔེ་དེབ་ཞིག་འགྲེམས་སྤེལ་གནང་ཐུབ་པ་དེས་ཁོང་གི་ཕྱག་ལས་ཐོག་ཕན་ཐོགས་ཧ་ཅང་གི་ཆེན་པོ་བྱུང་གནང་ཡོད་པ་རེད་འདུག། གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་ལྔ་ལོར་ཁོང་དང་སྙན་ངག་པ Samuel Taylor Coleridge དང་མཇལ་འཕྲད་བྱུང་གནང་བ་དང་རིང་པོར་མ་ཐོགས་གོང་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་བརྒྱད་ལོར་ཁོང་རྣམ་གཉིས་ཀྱིས་དབྱིན་ཇིའི་སྐད་ཡིག་ནང་གི Romantic Movement ཞེས་པའི་མཛའ་བརྩེའི་རྩོམ་རིག་གི་དུས་སྐབས་ཀྱི་གལ་གནད་ཆེ་ཤོས་ཀྱི་དཔེ་དེབ Lyrical Ballads ཞེས་པ་དེ་དཔར་སྐྲུན་གནང་ཐུབ་པ་བྱུང་ཡོད་པ་རེད་འདུག།

དཔེ་དེབ་ཁག་འདོན་གནང་ཡོད་པ་རེད་འདུག་ཁོང་གི་མཚན་སྙན་ཆེ་བའི་སྙན་ངག་གི་ཁོངས། Composed upon Westminster Bridge། ཞེས་པ་དེ་གཅིག་སྟོང་བརྒྱད་བརྒྱ་བཅུ་མེད་གཉིས་ལོར་དཔར་སྐྲུན་གནང་བ་ཞིག་དང། དེའི་ནང་དབྱིན་ཡུལ་ནང་སྔ་དྲོ་ཉི་མ་ཤར་བའི་དུས་སྐབས་ཀྱི་གཟི་བརྗིད་སྐོར་བྲིས་གནང་ཡོད་པ་རེད་འདུག་གོང་ཞུས་བཞིན་ཁོང་གིས Lyrical Ballad ཞེས་པའི་སྙན་ངག་གི་དཔེ་དེབ་དེ་བཞིན་ཁོང་དང་སྙན་ངག་པ Samuel Coleridge རྣམ་གཉིས་མཉམ་སྦྲེལ་ཐོག་བྲིས་གནང་བ་ཞིག་དང། སྙན་ངག་གི་དཔེ་དེབ་དེའི་ནང་སྙན་ངག་གྲངས། ཉི་ཤུ་རྩ་གསུམ་བྲིས་གནང་བའི་ཁོངས། ཁོང་གིས་སྙན་ངག་གྲངས། བཅུ་དགུ་བྲིས་གནང་ཡོད་པ་རེད་འདུག་ཁོང་གིས་སྙན་ངག་གི་དཔེ་དེབ་དེ་བྲིས་གནང་དགོས་དོན་ནི། རྣམ་ཀུན་གྱི་མི་རྣམས་ཀྱི་དོན་རྐྱེན་ཁག་དང་གནས་སྟངས་ཁག་ཁོང་ཚོ་རང་ངོས་ནས་ཤེས་རྟོགས་ཆེད་བྲིས་གནང་བའི་སྐོར་གསུངས་འདུག། ཡང་ཁོང་གིས The Prelude ཞེས་པའི་སྙན་ངག་གི་དཔེ་དེབ་གྲངས་བཅུ་བཞི་བྲིས་གནང་བ་དེ་དག་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་དགུ་ནས་གཅིག་སྟོང་བརྒྱད་བརྒྱ་བཅུ་མེད་ལྔ་ལོ་བར་ལོ་ངོ་དྲུག་གི་རིང་བྲིས་གནང་བ་ཞིག་དང། དེ་དག་ནང་ཁོང་གི་ཐུགས་ཚོར་ཐོག་རིམ་པས་འགྱུར་བ་བྱེད་བཞིན་སྐོར་བཀོད་གནང་ཡོད་པ་རེད་འདུག་ཡང་ཁོང་གིས The Excursion ཞེས་པའི་སྙན་ངག་གི་དཔེ་དེབ་དེ་གཅིག་སྟོང་བརྒྱད་བརྒྱ་བཅུ་བཞི་ལོར་དཔར་སྐྲུན་གནང་བ་ཞིག་དང་དེ་ཡང་དཔེ་དེབ་གྲངས་དགུ་བྲིས་གནང་ཡོད་པ་མ་ཟད་དེ་དག་མཚན་ཉིད་རིག་པའི་གནད་དོན་ཐོག་གཙོ་འདོན་གནང་ཡོད་པ་རེད་འདུག་ཁོང་གི་སྙན་ངག Michael ཞེས་པའི་དཔེ་དེབ་དེ་ནི་ལུག་རྫི་རྒན་པ་ཞིག་གིས་རང་ཉིད་ཀྱི་གཉིད་ལམ་ཁག་མ་འགྲུབ་པར་ཡིད་གདུང་བྱེད་པའི་སྐོར་བྲིས་གནང་ཡོད་པ་དང། དེ་ཡང་དཀའ་རྙོག་ཅན་གྱི་རྫུན་བཟོས་མེད་པ་གང་ཞིག་ལ་ཐད་ཀར་དང་ཡིད་གདུང་དང་དངོས་འབྲེལ་གྱི་གནད་དོན་དེ་གསལ་པོར་བཀོད་གནང་ཡོད་པ་རེད་འདུག་ཁོང་གིས་དབྱིན་ཇིའི་སྐད་ཡིག་ནང Sonnet ཞེས་པའི་སྙན་ངག་ཡིག་ཕྲེང་བཅུ་བཞི་དང། ཚིག་ཁག་གི་ནང་སྐད་གདངས་འདྲ་བ་བཅུ་ཡོད་པའི་སྙན་ངག་དེ་འདྲ་གྲངས་ལྔ་བརྒྱ་སྐོར་ཞིག་བྲིས་གནང་ཡོད་ཅིང། ཁོང་དབྱིན་ཇིའི་སྐད་ཡིག་གི་སྒྱུ་རྩལ་འདིའི་ཐོག་སྙན་ངག་འདི་འདྲ་བ་བྲིས་གནང་མཁན་མཚན་སྙན་ཆེ་ཤོས་གྲས་ཤིག་ཡིན་པ་རེད་འདུག་ཁོང་གིས་སྙན་ངག་འདི་འདྲ་བ་བྲིས་གནང་བའི་ཁོངས On Milton ཞེས་པ་དང། Late and Soon ཞེས་པའི་སྙན་ངག་ཁག་མཚན་སྙན་ཆེ་ཤོས་གྲས་ཡིན་པ་རེད་འདུག། ད་ད་ལྟའི་དུས་ཚོད་དེ་བར་མཚམས་དེར་བཞག་ནས་ད་ལྟ་སྙན་སྒྲོན་ཞུ་བཞིན་པའི་དུས་རབས་བཅུ་དགུ་པའི་ནང་གི་དབྱིན་ཇི་སྙན་ངག་པ་གྲགས་ཆེན William Wordsworth མཆོག་གི་སྐུ་ཚེའི་ལོ་རྒྱུས་དེ་སྙན་སྒྲོན་ཞུ་བཞིན་ཡོད་པས། རྣམ་པ་ཚོས་ཁོང་གི་སྐུ་ཚེའི་ལོ་རྒྱུས་དེ་མུ་མཐུད་གསན་རོགས་གནང་ཞུ་གི་ཡིན། ཡང་ཁོང་གིས། Tintern Abbey ཞེས་པའི་སྙན་ངག་གི་དཔེ་དེབ་དེ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་བརྒྱད་ལོར་པར་སྐྲུན་གནང་བ་དང་སྙན་ངག་དེ Tintern ཞེས་པའི་ས་གཞི་དེར་གཞི་བཞག་ནས་བྲིས་གནང་ཡོད་པ་དང་དེའི་ནང་ཁོང་གིས་རང་བྱུང་ཁམས་ཀྱི་མཛེས་སྡུག་སྐོར་དང་དེ་ཡང་བསྟོད་བསྔགས་ཀྱི་ཚུལ་དང་མི་ཕན་ཚུན་བར་བཀའ་མོལ་གནང་བའི་རྣམ་པའི་ཐོག་བྲིས་གནང་ཡོད་པ་རེད་འདུག་ཁོང་གིས། Ode Intimations of Immortality། ཞེས་པའི་སྙན་ངག་དེའི་ནང་ཁོང་གིས་ལྷ་ཡུལ་ནས་རང་བྱུང་ཁམས་ལ་འབྲེལ་བའི་སྐོར་བྲིས་གནང་ཡོད་པ་དང་དེ་ཁོང་གི་བསྟོད་པའི་སྙན་ངག་ཁོངས་ནས་ལེགས་ཤོས་དེ་ཡིན་པར་གྲགས་ཡོད་པ་རེད་འདུག། སྙན་ངག་འདིའི་ནང་ཁོང་གིས་ཕྲུ་གུ་ཆུང་དུས་རང་བྱུང་ཁམས་དང་འབྲེལ་བ་ཧ་ཅང་གི་ཤུགས་ཆེ་ཡོད་པ་དེ་ན་སོ་ཆེ་རུ་འགྲོ་སྐབས་མེད་པར་གྱུར་ནས་ལྷ་ཡུལ་ཐོག་གི་བསམ་བློ་དེ་ཡང་མེད་པར་གྱུར་བའི་སྐོར་བྲིས་གནང་ཡོད་པ་རེད་འདུག་ཡང་ཁོང་གིས The Solitary Reaper ཞེས་པའི་སྙན་ངག་དེ་གཅིག་སྟོང་བརྒྱད་བརྒྱ་བཅུ་མེད་བདུན་ལོར་བྲིས་གནང་བ་དེའི་ནང་བུ་མོ་ན་ཆུང་ཞིག་གིས་སྟོན་ཐོག་བསྡུ་ལེན་བྱེད་སྐབས་གླུ་གཞས་བཏང་བ་དེ་ཁོང་གི་ཐུགས་བློར་ཕྱིན་པའི་སྐོར་བྲིས་གནང་ཡོད་ཅིང། དེ་ཡང་བུ་མོ་ན་ཆུང་དེས་གླུ་གཞས་ཀྱི་གདངས་དང་ཚོར་བ་དང་གཞས་ཀྱི་ཚིག་སྦྱོར་དེར་གཡས་གཡོན་གྱི་མི་རྣམས་ལ་ཉན་པར་ཡོང་བའི་འབོད་སྐུལ་གནང་བའི་སྐོར་བྲིས་གནང་ཡོད་པ་རེད་འདུག། ཁོང་གིས Daffodils ཞེས་པའི་སྙན་ངག་དེ་ནི་དབྱིན་ཇིའི Romantic ཞེས་པའི་རྩོམ་རིག་སྒྱུ་རྩལ་དུས་སྐབས་ཀྱི་ཕུལ་བྱུང་ཞིག་ལ་ངོས་འཛིན་ཐོབ་གནང་ཡོད་ཅིང། སྙན་ངག་དེའི་ནང་སྙན་ངག་པ་ཞིག་གྲོང་གསེབ་ནང་སྐྱོད་སྐབས་མཛེས་སྡུག་ལྡན་པའི་མེ་ཏོག་གི་ཐང་བདེ་ཞིག་མཐོང་བའི་སྐོར་ཡིན་པ་དང། Wordsworth ཁོང་རང་ཉིད་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་མེད་གཉིས་ལོའི་ཟླ་བ་བཞི་པའི་ནང་རང་ཉིད་ཀྱི་བུ་མོ་སྤུན་མཆེད Dorothy མཉམ་ཐང་བདེ་ཞིག་ལ་བསྐྱོད་སྐབས Daffodils ཞེས་པའི་མེ་ཏོག་དེ་མང་པོ་ཞིག་གཟིགས་པ་དེའི་ཤུགས་རྐྱེན་ཐོག་སྙན་ངག་དེ་བྲིས་གནང་བ་ཞིག་ཡིན་པ་རེད་འདུག་ཡང་ཁོང་གིས Ode to Duty ཞེས་པའི་སྙན་ངག་དེ་ཁོང་གིས་འགན་འཁུར་གྱི་དོན་དེར་གཟིགས་ཕྱོགས་དང་གོ་དོན་ཇི་ཡིན་སྐོར་བྲིས་གནང་ཡོད་པ་རེད་འདུག་དེ་ཡང་ཁོང་གིས་བརྩེ་བ་དང་བདེ་སྐྱིད་ལ་གུས་བཀུར་གནང་གི་ཡོད་ནའང་འགན་འཁུར་ནི་དེ་བས་བརྗིད་ཉམས་དང་གོ་དོན་མང་བ་ཡོད་པར་ཡིད་ཆེས་གནང་ཡོད་པ་རེད་འདུག་ཡང་ཁོང་གིས London Eighteen Hundred Two ཞེས་པའི་སྙན་ངག་དེ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་མེད་གཉིས་ལོར་བྲིས་གནང་བ་ཞིག་དང་དེའི་ནང་ཁོང་གིས་རླངས་འཁོར་ཁ་ལོ་བ་ཞིག་གིས་དབྱིན་ཇིའི་མི་སེར་རྣམས་ཀྱི་འདོད་རྔམ་ཆེན་པོ་དང་བླང་དོར་གྱི་ཀུན་སྤྱོད་ཐོག་ཉམས་རྒུད་དུ་སོང་བར་སྐྱོན་བརྗོད་བྱས་པའི་སྐོར་ཡིན་པ་རེད་འདུག་ཁོང་གི་སྙན་ངག་དེའི་ནང་དུས་རབས་བཅུ་བདུན་པའི་དབྱིན་ཇིའི་རྩོམ་སྒྲིག་པ John Milton མཆོག་ལ་བསྟོད་བསྔགས་དང། གལ་སྲིད་ཁོང་འཚོ་བཞུགས་ཡོད་པ་ཡིན་ན་སྐབས་དེའི་དབྱིན་ཡུལ་གྱི་གནས་བབ་ཡར་རྒྱས་གཏོང་གནང་ཡོད་པའི་གྲོས་བསྡུར་གནང་བའི་སྐོར་བྲིས་གནང་ཡོད་པ་རེད་འདུག་ཁོང་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་གསུམ་ལོ་ནས་རང་ཉིད་འདས་གྲོངས་མ་གྱུར་བར Poet Laureate ཞེས་པའི་རྒྱལ་ཁམས་ཀྱི་སྙན་ངག་པ་ཆེ་ཤོས་དེར་ངོས་འཛིན་ཐོབ་གནང་ཡོད་པ་རེད་འདུག། ཁོང་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ལོའི་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་གསུམ་ཉིན་རང་ཉིད་ཀྱི་གཟིམ་ཤག Rydal Mount ཞེས་པ་དེ་ཡོད་སའི་དབྱིན་ཡུལ་གྱི Westmorland མངའ་ཁུལ Pleurisy ཞེས་གློ་བའི་ན་ཚ་དེས་མནར་ནས་འདས་གྲོངས་སུ་གྱུར་གནང་ཡོད་པ་རེད་འདུག་ད་ལྟ། དུས་རབས་བཅུ་དགུ་པའི་ནང་དབྱིན་ཇིའི་སྙན་ངག་པ་གྲགས་ཅན William Wordsworth མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་སྒྱུར་སྙན་སྒྲོན་ཞུ་མཁན་འཕྲིན་ལས་ལྷུན་གྲུབ་ཚེ་རིང་ཡིན།

དེ་ཡང་སྐུ་ཞབས་ར་ཤིར་ཧུ་སན་ཞུ་བ་ནི་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གི་གཞུང་ཚབ་པ་ཡིན་ཞིང་ལས་དོན་ཐད་ནས་ཁོང་གིས་ཆོས་དད་རང་དབང་སྲུང་སྐྱོབ་དང་འབྲེལ་བའི་སྲིད་བྱུས་ཐད་ལ་ཨ་མི་རི་ཀའི་སྲིད་འཛིན་མཆོག་དང་དེ་བཞིན་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་རྣམ་གཉིས་ལ་སློབ་སྟོན་པའི་འགན་ཁུར་གཙོ་བོ་ཞིག་ཡོད་པ་རེད། ཕྱི་ཟླ་དྲུག་པའི་ཚེས་དྲུག་རེས་གཟའ་མིག་དམར་ཉིན། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་པ་སྐུ་ཞབས་རེ་ཆར་ཧུ་སན་ཞུ་བའི་ཊུ་ཝི་ཊར་དྲ་ཚིགས་བརྒྱུད་རྒྱ་ནག་གཞུང་གིས་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དེ་ནི་རྒྱ་ནག་ནང་ཆོས་དད་རང་མོས་དང་སྨྲ་བརྗོད་རང་དབང་ལ་དྲག་གནོན་མུ་མཐུད་བྱེད་པའི་དཔེ་མཚོན་ཞིག་ཡིན་པ་དང། རྒྱ་ནག་གཞུང་གིས་བོད་དང་ཤིང་ཅང་ཁུལ་དུ་ཡང་དགོན་སྡེ་དང་རྩ་ཆེའི་ཆོས་ཕྱོགས་ཀྱི་བསྟི་གནས་ཁང་གཏོར་བཤིག་བཏང་བ་སོགས། ཆོས་ཕྱོགས་ཀྱི་བྱེད་སྒོ་དང་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ངོ་བོ་རྩ་མེད་བཟོ་ཐབས་བྱེད་པའི་གནས་ཚུལ་འབྱུང་བཞིན་པའི་ཐད་ལ་ང་ཚོས་རྒྱ་ནག་གཞུང་ལ་དེ་འདྲའི་ཆོས་དད་རང་མོས་ལ་བརྩི་མེད་རྡོག་རོལ་གཏོང་མཚམས་འཇོག་དགོས་པའི་གནོན་ཤུགས་མུ་མཐུད་སྤྲོད་རྒྱུ་ཡིན་ཞེས་གསུངས་འདུག་རྒྱ་གར་ནང་གི་ཏེ་ཛུ་དར་རྒྱས་གླིང་བོད་མིའི་གཞིས་ཆགས་ལས་ཁུངས་ཀྱིས་དབུ་ཁྲིད་པའི་གཞིས་ཆགས་སྐུ་ཚབ་འཐུས་མི་ཚོས་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་གཞོན་ལ་གུས་ལུགས་ཀྱི་མཇལ་བཅར་ཞུས་ཏེ་གཞིས་ཆགས་དཀའ་ངལ་ཡང་སྙན་སེང་ཞུས་པ་རེད་འདུག། དེ་ཡང་དབུས་བོད་མིའི་སྒྲིག་འཛུགས་དྲ་རྒྱའི་ཐོག་གནས་ཚུལ་སྤེལ་བའི་ནང་ཏེ་ཛུ་དར་རྒྱས་གླིང་བོད་མིའི་གཞིས་ཆགས་ཀྱི་འགོ་འཛིན་ཀུན་དགའ་འཇིགས་མེད་ལགས་ཀྱིས་སྣེ་ཁྲིད་པའི་བོད་མིའི་སྐུ་ཚབ་འཐུས་མི་ཚོས་ཕྱི་ཟླ་དྲུག་པའི་ཚེས་བརྒྱད་རེས་གཟའ་ཕུར་བུ་ཉིན་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་གཞོན་མཆོག་ལ་གུས་ལུགས་ཀྱི་མཇལ་བཅར་ཞུས་པ་དང་གཞིས་ཆགས་ལས་ཁུངས་ཐོག་ནས་སྤྱི་ཁྱབ་བློན་ཆེན་སྐུ་གཞོན་མཆོག་རིང་མིན་ཕྱི་ཟླ་བདུན་པའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་གྱི་མཛད་སྒོའི་ཐོག་གཙོ་བོའི་སྐུ་མགྲོན་དུ་གདན་ཞུ་གནང་པ་དང་ཆབས་ཅིག་བོད་མིའི་གཞིས་ཆགས་ནང་གི་དཀའ་ངལ་གྱི་གནས་སྟངས་སྐོར་ཡང་སྙན་སེང་ཞུས་པ་རེད་འདུག་ཨ་མེ་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནེན་སི་ཕེ་ལོ་སི་མཆོག་ལ་སྐུ་ཚེ་ཧྲིལ་པོར་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ལ་ཕྱག་ལས་གནང་བའི་མཛད་རྗེས་ལ་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་གཟེངས་རྟགས་ཞེས་པ་ཞིག་ཕུལ་ཡོད་པ་རེད་འདུག། དེ་ཡང་ཕྱི་ཟླ་དྲུག་པའི་ཚེས་བདུན་ཉིན་གྱི་ཕྱི་དྲོར་ཨ་མི་རི་ཀའི་གྲོས་ཚོགས་ཚོགས་ཁང་དུ་ཝེ་ཅིང་ཧྲེང་ཐེབས་རྩ་ཚོགས་པ་དང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་རྩ་འཛུགས་བཅས་ཀྱིས་གཟེངས་རྟགས་དེ་ཕུལ་དགོས་པའི་གཏམ་བཤད་གནང་སྐབས་ལྕམ་ནེན་སི་ཕེ་ལོ་སི་མཆོག་གིས་སྐུ་ཚེ་ཧྲིལ་པོར་འཛམ་གླིང་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་ཐོག་ལ་མཛད་རྗེས་བླ་ན་མེད་པ་བཞག་པ་དང་ལྷག་པར་དུ་རྒྱ་ནག་དང་བོད། ཧོང་ཀོང་དང་ཐེ་ཝན་བཅས་ཀྱི་ཐོག་ལ་མཛད་རྗེས་ཆེན་པོ་བཞག་ཡོད་པའི་སྐོར་གྱི་བསྔགས་བརྗོད་ཞུས་པ་རེད། རྒྱ་ནག་གི་དམག་གི་གནམ་གྲུ་བཅུ་གྲངས་ཤིག་གིས་ད་རེས་ཐེ་ཝན་གྱི་ས་ཁོངས་མཁའ་དབྱིངས་སུ་འཕུར་སྐྱོད་བྱས་པར་བརྟེན་ནས་ཐེ་ཝན་གཞུང་གིས་ཐེ་ཝན་གྱི་མཁའ་དབྱིངས་སྲུང་སྐྱོབ་ཀྱི་དམག་ཤུགས་ཆེ་རུ་བཏང་ཡོད་པ་རེད་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ